ད་མ་ཟིན་པ་དགུ་ཟེར་དུས་དེ་ག་རེ། འོ་ལ་སོ་རྣམ་ཤེས་ཁམས་བདུན་བྱས་ཆོས་ཁམས་ཕྱོགས་གཅིག་ག་རེ། ཆོས་ཁམས་ཀྱི་ཕྱོགས་གཅིག་སེམས་བྱུང་འདི་དག་བྱས་སྡོམ་པས་བརྒྱད་བྱས་འདི་སྒང་ལ་སྒྲ་བརྒྱབ་དུས་དགུ་རེད། ད་འདི་དག་ག་རེ་ཟེར་ན་མ་ཟིན་པའི་ཁམས་རེད། ད་དེ་ལས་གཞན་པའི་ལྷག་མ་དགུ་པོ་འདི་ལ་ག་རེ་ཡོད་རེད། རྣམ་པ་གཉིས་ཡོད་རེད། ཞེས་དགུ་པོ་གཞན་ནི་རྣམ་པ་གཉིས། འོ་འདུག་ཟེར་རེད་ད་འདི་དག་ཟིན་མི་ཟིན་གྱི་དོན་འདི། ཁྱིམ་མཚེས་གོ་རོ་ཅན་འདིར་ཟིན་པའི་དོན་ནི་དབང་པོ་ལ་ཕན་གནོད་བྱེད་པའི་དབང་གིས། ཚོར་བ་བདེ་སྡུག་སྐྱེ་བའི་གཞི་བྱེད་པ་ད་གཞི་བྱེད་མཁན་དེ་ལ་ག་རེ་འོ་ལ་སོ་ཟིན་པའི་ཁམས་ཟེར་གྱི་རེད། ད་དབང་པོ་ལ་ཕན་གནོད་བྱེད་པའི་དབང་གིས་ཚོར་བ་བདེ་སྡུག་སྐྱེ་བའི་གཞི་མ་བྱེད་མཁན་ཁམས་དེ་ལ་ག་རེ་མ་ཟིན་པའི་ཁམས་དུ་ལབ་ཀྱི་རེད། ད། གཙོ་བོ་རང་དེ་ཁ་སང་འདས་པའི་དབང་པོ་དང་མ་འོངས་པའི་དབང་པོ་དེ་ཚོ། དབང་པོ་རེད་དེ་མ་ཟིན་པ་རེད་ཟེར་བ་དེ་དེ་ཏག་ཏག་འགྲིག་གི་མི་འདུག་བ། ཅི་ལྟར་འདིར་བྱེ་བྲག་སྨྲ་བའི་གྲུབ་མཐའ་བཏགས་པ་ཙམ་རེད་མ་གཏོགས་དེ་མ་རེད།

ད་གཟུགས་ཅན་བཅུ་བསགས་པ་རེད་དེ་ལས་གཞན་པ་ཐམས་ཅད་ག་རེ་མ་བསགས་པ་རེད། ད་ཁ་སང་ག་རེ་རྫས་རྡུལ་ཕྲ་རབ་དེ་ག་རེ་ཟེར་ན་གཟུགས་ཅན་བཅུ་པོ་གང་རུང་ཡིན་མིན་གཟུགས་ཅན་བཅུ་པོ་ག་རེ་བསགས་པའི་ཁམས་ཡིན་མིན། ཁ་སང་ང་ཚོ་ག་རེ་ཐོགས་བཅས་ཐོགས་མེད་སྐབས་སུ་ནི་མ་འཕྲོད་འོང་སོང། ད་ཁོ་བསགས་པའི་ཁམས་ཡིན་ན་ཁོ་རྡུལ་རྫས་དུ་མ་འདུས་ཁོ་ད་རྡུལ་ཡན་གར་བ་རྫས་རྡུལ་ཡན་གར་བ་དེ་ཁོ་རྡུལ་དུ་མ་འདུས་ཟེར་ན་ག་ལ་ད་ད་དེ་མིན་ནོ་གཅིག་ནི་གཅིག་ནི་ག་རེ་ཟེར་ན་རྫས་རྡུལ་ཡན་གར་བ་དེ་བསགས་རྡུལ་ཆགས་འགྲོ་གི་འདུག་ག་གལ་སྲིད་བསགས་པའི་ཁམས་ཡིན་ན། ཡང་འདི་བྱས་ད་གཅོད་བྱ་གཅོད་བྱེད་བྱ་བ་ཕྱི་རོལ་གྱི་ནི་ཁམས་བཞི་ཟེར་འདུག་པ་ན་ད་གཅོད་བྱེད་སྟ་རེ་ལྟ་བུ་འདི་གཅད་པར་བྱ་བ་ཨ་ཤིང་ལྟ་བུའི་ཁམས་ཡིན་མཁན་འདི་ལ་བཞི་ཡོད་རེད། ཨ་ནི་ག་རེ་སྒྲ་ཕུད་པའི་ཨ་ཕྱི་རོལ་གྱི་གཟུགས་ཟེར་ན་གཟུགས་དྲི་རོ་རེག་བྱ་བཞི་རེད། ད་ནང་བཞིན་དེ་བཞི་པོ་དེ་གཅོད་བྱ་གཅོད་བྱེད་ཡིན་པ་ཙམ་དུ་མ་ཟད་བསྲེག་བྱ་དང་ཨ་ནི་ག་རེ་ཟེར་འཇལ་བྱེད་ཡང་རེད། འོ་འདུག་ཟེར་རེད་ད་དེ་ཁ་ཅིག་སྲེག་དང་གཞལ་ལ་མི་མཐུན་སྨྲ་ཟེར་བྱུང་སོང། ཡ་ད་དེ་འདྲུ་བཞིན་ཟེར་རེད་དྲན་གསོ་རེད་ཟེར་བ། ད་ང་ཚོ་མཚམས་འདི་མར་ཀློག་བཤད་ན། ད་འབྱུང་བ་གསུམ་གྱི་རབ་དབྱེ་བཤད་པ། ད་འདིའི་འབྱུང་བ་ཟེར་དེ་སྒང་གི་ད་འབྱུང་བ་དང་འབྱུང་འགྱུར་གྱི་འབྱུང་བ་དེ་མ་རེད། ཁ་སང་ག་རེ་འབྱུང་བ་དང་འབྱུང་འགྱུར་གྱི་རབ་དབྱེ་བཤད་ཡོང་དུས་སྒང་ལ་ཁམས་བཅོ་བརྒྱད་པོ་དེ་ལ་ཨ་ལས་པ་འདི་ལྷག་དུ་ཡང་ཁམས་བཅོ་བརྒྱད་དེ་ལ་ག་རེ་རེད་འབྱུང་བ་དང་འབྱུང་འགྱུར་འདི་འདྲ་འདྲ་ཡོད་ལ་འདིའི་འབྱུང་བ་འདི་དང་འདི་ཁག་ཁག་རེད། འདིའི་འབྱུང་བ་གསུམ་དེ་འདུག་ད་འདི་སྐབས་འདིའི་འབྱུང་བ་གསུམ་ཟེར་ག་རེ་ཟེར་ན། འོ་ལགས་སོ་རྣམ་སྨིན་ལས་བྱུང་བ་ཨ་ནི་རྒྱས་ལས་བྱུང་བ་ཨ་ནི་ད་ག་ནང་བཞིན་རྒྱུ་མཐུན་ལས་བྱུང་བ་འབྱུང་བ་གསུམ་དེ་ག་རེ་ཟེར་ན་རྣམ་སྨིན་ལས་བྱུང་བ་རྒྱས་ལས་བྱུང་བ་རྒྱུ་མཐུན་ལས་བྱུང་བ་དེ་གསུམ་ལ་ག་རེ་འབྱུང་བ་གསུམ་བཞག་རེད་བྱས་ཙང་ད་ཁམས་བཅོ་བརྒྱད་པོ་དེ་དག་ལས་ཨ་ནི་འབྱུང་བ་གསུམ་ལས་བྱུང་མཁན་ག་ཚོད་ཡོད་རེད་ཡང་ན་ག་རེ་ཟེར་ན་འབྱུང་བ་གཉིས་ལས་བྱུང་མཁན་ག་ཚོད་ཡོད་ཡང་ན་ག་རེ་ཟེར་ན་ཨ་ནི་གང་ཡང་མ་བྱུང་མཁན་དོན་དུ་ག་རེ་ག་རེ་ཡོད་རེད་ད་འདུག་ཟེར་གང་ཡང་མ་བྱུང་བ་དེ་ཕལ་ཆེར་ཡོའོ་མ་རེད་ད་གང་ལྟར་ཡང་ག་རེ་ཟེར་ན་འབྱུང་བ་གསུམ་ལས་བྱུང་མཁན་ག་ཚོད་ཡོའོ་རེད་ཨ་ནི་གསུམ་ལས་མ་བྱུང་བ་འབྱུང་བ་གཉིས་ཙམ་ལས་བྱུང་མཁན་ག་རེ་ག་རེ་ཡོའོ་རེད་ད་དེ་དྲི་བ་སླེབས་ཀྱི་རེད་བ་ད་དྲི་བའི་ལན་གྱི་ཚུལ་དུ་ད་འདི་ཡོའོ་རེད། བཞི་པ་འབྱུང་བ་གསུམ་གྱི་རྣམ་པའི་རབ་དབྱེ་བཤད་པ། རབ་དབྱེ་ནི་ད་འབྱུང་བ་གསུམ་གསུམ་ག་རེ་རྣམ་སྨིན་ལས་བྱུང་བ་རྒྱས་ལས་བྱུང་བ་ཨ་ནི་ད་ག་ནང་བཞིན་ག་རེ་ཨ་ནི་རྒྱུ་མཐུན་ལས་བྱུང་བ་འབྱུང་བ་ཟེར་རེད་དེ། ཡང་དེའི་ཕྱིར། ད་རྣམ་པར་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་ནང་གི་ལྔ། ད་རྣམ་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་ནི་ག་རེ་ཟེར་ན་ནང་གི་ལྔ་པོ་དེ་རེད་ནང་གི་ལྔ་པོ་ཟེར་ན་ནང་གི་དབང་པོ་གཟུགས་ཅན་དྭངས་པ་ལྔ་ཡོད་རེད་པ་ནང་གི་དབང་པོ་གཟུགས་ཅན་དྭངས་པ་ལྔ་པོ་དེ་རེད་ཡང་དེའི་ཕྱིར། ཡང་ཁམས་བཅོ་བརྒྱད་ལས་རྣམ་པར་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་ནི་མིག་ལ་སོགས་པ་ནང་གི་ཁམས་ལྔ་ཡིན་ཏེ།

བྱས་ཙང་དང་པོ་ག་རེ་མི་དགེ་བ་དང་དགེ་བ་ཟག་བཅས་ལས་སྐྱེས་པའི་ཕྱིར་དང་ཟེར་རྣམ་སྨིན་ཡིན་པའི་ཕྱིར་ཟེར་ཞེས་བཤད་ད་གཉིས་པ་ག་རེ་ཟེར་ན་རྒྱས་བྱུང་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་རྒྱས་པའི་རྒྱུ་དག་གིས་རྒྱས་པར་བྱས་པའི་ཕྱིར་ད་རྒྱས་པའི་རྒྱུ་བཞི་སླེབས་ཀྱི་རེད་འོག་ལ་རྒྱས་བྱུང་ཟེར་དེ་ཁོ་རྒྱས་པར་བྱེད་མཁན་གྱི་རྒྱུ་དེ་ལ་ག་ཚོད་ཡོད་རེད་བཞི་རྒྱས་བྱུང་གི་རྒྱུ་བཞི་གིས་ག་རེ་རེའོ་ལ་སོགས་རྒྱས་པར་བྱེད་པའི་ཆ་ནས་ཁོ་ག་ལ་རེ་རྒྱས་བྱུང་ཟེར་གྱི་རེའོ་དུ་བཤད་ད་རྣམ་སྨིན། ད་ཁོ་རང་ལྔ་ག་དང་རྣམ་སྨིན་དང་ག་རེ་རྒྱས་བྱུང་གཉིས་ཀ་ཡིན་ཟེར་ནས་མི་འདུག་ད་ཁོ་རང་ངོར་རྒྱུ་ཡོད་རྣམ་སྨིན་དང་རྒྱས་བྱུང་གཉིས་ཀ་ཡོད་ཟེར་བ་སུ་རེད་འདྲི་དགོས་ཟེར་རེད་པ། རྒྱས་པའི་བྱུང་བ་དག་གིས་རྒྱས་པར་འགྱུར་བའི་ཕྱིར་རྒྱས་པའི་རྒྱུ་དག་གིས་ཡང་རྒྱས་པར་འགྱུར་བྱེད་པའི་ཕྱིར་ད་རྒྱལ་ཆུང་གི་རྒྱུ་ཞེས་འདི་འོག་ལེགས་འདུག་ད་དེ་ལ་རྣམ་པར་སྨིན་པའི་རྒྱུ་ལས་བྱུང་བས་ན་ག་རེ་རེད་རྣམ་པར་སྨིན་ལས་བྱུང་ཞེས་རྒྱུ་ཞེས་པའི་བར་གྱི་ཚིག་མི་མངོན་པར་བྱས་པ་སྟེ་དཔེར་ན་བ་ལང་དང་ལྡན་པའི་ཤིང་རྟ་ལ་བ་ལང་གི་ཤིང་རྟ་ཞེས་བརྗོད་པ་དང་འདྲའོ་ཟེར་ད་རྣམ་སྨིན་ལས་བྱུང་ཟེར་དུས་བ་ལ་རྣམ་པར་སྨིན་ལས་རྣམ་པར་སྨིན་པ་ལས་བྱུང་ཞེས་རྒྱུ་ཞེས་པའི་བར་གྱི་ཚིག་མི་མངོན་པར་བྱས་རེད་ཟེར་ད་མདོ་སྡེར་བ་ཞེས་པའི་རྣམ་པར་སྨིན་པའི་རྒྱུ་ལས་བྱུང་ཟེར་དེ་བར་ག་གི་བར་གྱི་རྒྱུ་ག་རེ་ཚིག་རྒྱུ་ཞེས་པའི་ཚིག་འདི་མི་མངོན་པར་བྱས་ན་རྣམ་སྨིན་ལས་བྱུང་ཡང་ཅིར་རྣམ་པར་སྨིན་པའི་རྒྱུ། དགེ་བ་ཟག་བཅས་དང་མི་དགེ་བ་ལ་བཞག་དེ་ལས་བྱུང་བའི་ཆ་ནས་ག་རེ་རེད

ད་གང་དང་ཡང། རྣམ་སྨིན་ལས་བྱུང་ཟེར་དུས་ལ། རྣམ་པར་སྨིན་པའི་རྒྱུ་ལས་བྱུང་ཟེར་གྱི་རེད། དེ་ཡང་རྣམ་པར་སྨིན་པའི་རྒྱུ་དེ་ལ་ག་རེ་དགེ་བ་ཟག་བཅས་དང་མི་དགེ་བ་བཞག་དེ་གཉིས་ལས་བྱུང་བའི་ཆ་ནས་ག་རེ་རྣམ་སྨིན་ལས་བྱུང་དུ་ཟེར་གྱི་རེད་ཟེར་དགོས་ཟེར་རེད། ཡ། དེ་ཡང། ལས་ནུས་པ་མཐུ་ཅན་དུ་ད་ལྟ་རྣམ་པར་སྨིན་པ་ཞེས་དོན་འདི་བཞག་གི་འདུག་བ་ནམ་རྒྱུན་ང་ཚོ་རྣམ་པར་སྨིན་པ་རྣམ་པར་སྨིན་པ་ལབ་བསྡད་ཀྱི་རེད་མ་གཏོགས་དེ་དོན་དག་ག་རེ་ཡིན་ན་ཞེ་དྲག་ཧ་གོ་གི་ཡོད་མ་རེད་འདི་གསུངས་འདུག་བ་དེ་ཡང་ལས་ནུས་པ་མཐུ་ཅན་མཐུ་ལྡན་དུ་ག་རེ་སྨིན་པ་ནི་རྣམ་པར་སྨིན་པ་སྟེ་ཟེར་ད་མདོར་བསྡུ་ན། ང་ཚོ་སྲེད་ལེན་གཉིས་ཀྱིས་གསོས་བཏབ་པས་ལས་ཀྱི་ནུས་པ་མཐུ་ཅན་འགྲོ་བའི་སྐབས་འདི་ལ་རྣམ་པར། འདི་ལ་ག་རེ་རེད་རྣམ་པར་སྨིན་པ་ཟེར་གྱི་རེད། ད་དེ་ལས་བྱུང་བ་འདི་ལ་ག་རེ་རེད་རྣམ་པར་སྨིན་ལས་བྱུང་བ་ད་རྣམ་སྨིན་ཡིན་རྣམ་སྨིན་ཡིན་ཟེར་ལབ་རེད་པ་འདི་མཐུ་ལྡན་དུ་སྨིན་པ་ནི་རྣམ་པར་སྨིན་པ་སྟེ་དེ་ལས་བྱུང་བའི་ཕྱིར་ག་རེ་རེད་རྣམ་པར་སྨིན་ལས་བྱུང་བ་ད་འདིར་བ་ང་ཚོ་ལས་ཉོན་ངང་ལུས་བླངས་པའི་ལུས་དང་སོ་རྣམ་སྨིན་གྱི་ཕུང་པོ་ཡིན་ཟེར་རྣམ་སྨིན་གྱི་ཕུང་པོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་རང་གི་འཕེན་བྱེད་ཀྱི་རྒྱུ་ད་སྲེད་ལེན་གཉིས་ཀྱིས་སྔར་གྱི་འཕེན་བྱེད་ཀྱི་ལས་དེ་ལ་གསོས་བཏབ་པ་ལ་བརྟེན་ནས་ནུས་པ་མཐུ་ཅན་དུ་གསུངས། དེ་ནས་ནུས་པ་མཐུ་ཅན་སོང་བ་དེ་ལས་བྱུང་བ་ཡིན་ཙང་ག་རེ་རྣམ་པར་སྨིན་ལས་བྱུང་ད་རྣམ་པར་སྨིན་རྒྱུ་འདི་ག་རེ་ཟེར་ན། ལས་ནུས་པ་མཐུ་ཅན་དུ་སོང་བའི་སྐབས་དེ་ལ་སྨིན་པ་ཟེར་གྱི་རེད་ད་ང་ཚོ་འབྲས་བུ་སྨིན་ཆོག་ཆོག་རེད་འཆར་བ་ད་འབྲས་བུ་སྨིན་པ་ལྟ་བུ་ཅིག་ད་དེ་ལས་བྱུང་བའི་ཆ་ནས་ག་རེ་རྣམ་པར་སྨིན་ལས་བྱུང་ཨོ་དོ་ཟེར་རེད་ནམ་རྒྱུན་ང་ཚོ་སྨིན་སྨིན་ཟེར་དུས་ང་ལ་འབྲས་བུ་སྨིན་པ་དེ་ལ་གོ་གི་ཡོད་རེད་པ།

ང་རང་ཚོ་ལས་ཉོན་གྱི་ཕུང་པོ་འདིར་བ། ལས་ཉོན་གྱི་ཕུང་པོ་འདི་འབྲས་བུ་རེད་དེའི་རྒྱུ་ག་རེ་ཟེར་ན། སྲེད་ལེན་གཉིས་ཀྱིས་གསོས་བཏབ་པའི་ལས་ཀྱི་ནུས་པ་མཐུ་ཅན་དུ་སོང་བ་འདི་རེད། བྱས་ཙང། སྲེད་ལེན་གཉིས་ཀྱིས་གསོས་བཏབ་པའི་ལས་ཀྱི་ནུས་པ་མཐུ་ཅན་སོང་བ་འདི་རྣམ་པར་སྨིན་པར་བྱས་དེ་ལས་བྱུང་བའི་འབྲས་བུ་འདི་ག་རེ་རྣམ་པར་སྨིན་པར་འདོད་དེ་འབྲས་བུ་ལ་ག་རེའི་མིང་གིས་བཏགས་ཤག་རྒྱུའི་མིང་གིས་བཏགས་པ་རེད་གསུངས་ན་གཅིག་འདི་རེད། ཡང་ན་རྣམ་སྨིན་གྱི་རྒྱུ་ལ་ག་རེ་ཟེར་ན། རྣམ་སྨིན་གྱི་རྒྱུ་ལ་འབྲས་བུ་རྣམ་སྨིན་གྱི་མིང་གིས་བཏགས་ནས་ཨ་ནི་འོག་ལ་དེ་ལས་བྱུང་བའི་ཕྱིར་རྣམ་པར་སྨིན་ལས་བྱུང་བ་སྟེ་ལོ་མ་ལ་ཚོད་མ་ཞེས་བརྗོད་པ་ལྟ་བུ། ཡང། གོ་དོན་གཉིས་རེད་པ། གོང་གི་དེ་ག་རེ་རེ་འབྲས་བུ་ལ་རྒྱུའི་མིང་གིས་བཏགས་པ་ལ་སོང་ཡང་ག་རེ་རེ་རྒྱུ་ལ་འབྲས་བུའི་མིང་གིས་བཏགས་པ། རྣམ་པར་སྨིན་པ་ཟེར་དུས་ང་རང་ཚོ་ལས་ཉོན་ཕུང་པོ་དེ་བཞག། ད་དེ་འདྲའི་ནང་བཞིན་རྣམ་པར་སྨིན་པ་ཁོ་རང་གི་རྒྱུ། དགེ་བ་ཟག་བཅས་དང་མི་དགེ་བ་དེ་ལ་ག་རེ་རེད་རྣམ་པར་སྨིན་པའི་ལྟར་འབྲས་བུའི་མིང་དེ་ཡང་བཏགས་པ་རེད་གསུང་དགོས་ཟེར་རེད་ཡང་ན་རྣམ་སྨིན་གྱི་རྒྱུ་ལ་ག་རེ་ཟེར་ན་འབྲས་བུ་རྣམ་སྨིན་གྱི་མིང་གིས་བཏགས་ནས་དེ་ལས་བྱུང་བས་ན་ག་རེ་རེད་རྣམ་པར་སྨིན་ལས་བྱུང་བ་དེས་ད་དོན་དེ་ན་འབྲས་བུའི་མིང་དེ་ག་རེ་རེད་རྒྱུའི་མིང་དེ་ག་རེ་རེད་རྒྱུ་ལ་ག་རེ་རེད་འབྲས་བུའི་མིང་བཏགས་པ་དེ་རེད་གོང་གི་དེ་ག་རེ་རེད་འབྲས་བུ་ལ་རྒྱུའི་ཐ་སྙད་འགའ་གོ་རྒྱུ་ཡོད་ས་རེད་གོ་རྒྱུ་ཡོད་ས་རེད། ད་འདི་མ་གོ་ཡག་མི་འདུག་ཨ། གོང་གི་འདི་ག་རེ་ཟེར་ན་རྣམ་པར་སྨིན་ཟེར་དེ་རྒྱུ་ལའང་བསམ་སྟངས། དེ་འདྲའི་རྒྱུའི་མིང་དེ་ག་པར་བཏགས་རེད་འབྲས་བུ་ལ་མར་བཏགས་པ་དེ་རེད། འོག་མ་དེ་རྣམ་པར་སྨིན་ཟེར་དུས་འབྲས་བུ་ཉེ་བར་ལེན་པའི་ཕུང་པོ་རང་བཞག་རྣམ་སྨིན་ཟེར་དེ་བཞག། དེ་བཞག་ནས་དེ་འདྲའི་རྣམ་སྨིན་ཉེ་བར་ལེན་པའི་ཕུང་པོ་ཁོ་རང་གི་མིང་དེ་རྒྱུ། འདི་རེད་བ་འབྲས་བུའི་མིང་དེ་རེད་བ་དེ་འདྲའི་འབྲས་བུའི་མིང་དེ་ག་པར་བཏགས་རེད་ཡར་རྒྱུ་ལ་བཏགས་བཞག་རེད་རྒྱུ་ག་རེ་ཟེར་ན་ཨ་ནི་གཅིག་གི། ལས་དང། དག་ན་ཞེས་དང་དེ་ཚོ་ལ་ཡར་བཏགས་བཞག་རེད་གསུང་དགོས་ཟེར་རེད་རྣམ་པར་སྨིན་ལས་བྱུང་བ་དེ་དཔེར་ན་ག་རེ་ལོ་མ་ལ་ཚོད་མ་ཞེས་བརྗོད་པ་ལྟ་བུ་ད་ང་ཚོ་ལོ་མ་ལ་ཚོད་པ་ཚོད་མ་ཟེར་གི་རེད་བ་འོ་འདི་ག་རེ་ཟེར་ན་ག་པར་ག་པར་བཏགས་ཀྱི་རེད་རྒྱུ་ལ་ག་རེ་ཨང་ག་རེ་ཟེར་ན་འབྲས་བུའི་རྒྱུ་ལ་ག་རེ་མིང་བཏགས་རེད་འབྲས་བུའི་མིང་བཏགས་པ་རེད། ལོ་མ་ལ་ག་རེ་ཚོད་མ་ཟེར་ད་ཚོད་མ་ཟེར་དུས་བཙོས་ཚར་ནས་ཟ་ཆོག་ཆོག་འདི་རེད་བ་འོ་འདི་ཡིན་ཙང་ད་ག་རེ་ལོ་མ་དེ་ལ་ག་རེ་འབྲས་བུ་ཚོད་མའི་འདི་མིང་འདི་ཡར་ལོ་མ་ཡར་བཏགས་བཞག་འདུག་བ་ལོ་མ་རང་ད་ཚོད་མ་རེད་མི་འདུག་ག་རེ་བྱས་ན་ཚོད་མ་ཟེར་དུས་ག་རེ་རེད

ཡང་དེ་ལྟ་དེ་ཡན་ཆད་རྣམ་སྨིན་ཡིན་པ་འགྲུབ་ཚར་རེད་རྣམ་སྨིན་ལས་བྱུང་བ་ད་ག་རེ་ཡིན་པ་འགྲུབ་སྟེ་རྒྱས་ལས་བྱུང་བ་ཡིན་པ་ད་གོ་བོ་དེ་འབྲིང་དབང་པོ་ལྔ་པོ་དེ་ཆོས་ཅན་རྒྱས་ལས་བྱུང་བ་ཡིན་ཏེ། དེ་རྒྱས་པར་བྱེད་པའི་རྒྱུ་བཞིས་རྒྱས་པར་བྱེད་པའི་ཕྱིར་གསུངས་སོ། ད་དེ་རྒྱས་བྱེད་ཀྱི་རྒྱུ་བཞི་དེ་གང་ཟེར་ན་དེ་ལ་རྒྱས་པའི་རྒྱུ་ནི་བཞི་སྟེ། འོག་ཏུ་ད་ང་ཚོ་ང་ཚོ་ཕུང་པོ་ལྟ་བུ་ནི་གཉིས་ཡོད་རེད་ད་ཕུང་པོའི་རང་གི་ལྡོག་ཆ་ནས་ག་རེ་རེད། རྣམ་སྨིན་གྱི་ཕུང་པོ་ཟེར་གཅིག་དང་ག་རེ་རེད་རྒྱས་བྱུང་གི་ཕུང་པོ་ཟེར་རྣམ་སྨིན་གྱི་ཕུང་པོ་དེ། གཅིག་ཡང་ངོ་གཅིག་ང་ཚོ་མོ་སོ།

པའི་ཞིག་གིས་ང་རང་ཚོ་ལུས་ཀྱི་གོ་ས་དེ་ན་ག་རེ་རེད། རྣམ་སྨིན་གྱི་རྟགས་ཀྱི་ལྡོག་ཆའི་ཆ་ནས་ག་རེ་རེད་རྣམ་སྨིན་གྱི་ཕུང་པོ་ཟེར་ཞིག་དང་རྒྱས་བྱུང་ཕུང་པོ་ཟེར་ཞིག་ལོགས་སུ་ལོགས་སུ་རྣམ་སྨིན་གྱི་ཕུང་པོ་དེ་ནམ་ཡང་རྒྱས་ཀྱི་མ་རེད་ཟེར་དང་པོ་འཕངས་བཞིན་པ་དེ་ག་རང་མ་གཏོགས་རྒྱས་བྱུང་གི་ཕུང་པོ་དེ་ག་རེ་རེད་ཟེར་ན་ཨ། རྒྱས་པར་བྱེད་བྱེད་ཀྱི་རྒྱུ་བཞི་ལ་བརྟེན་པས་ན་ཁོ་རང་བཞིན་གྱིས་རྒྱས་འགྲོ་གི་རེད་ཟེར་འདི་གསུངས་རེད། རྣམ་སྨིན་ཕུང་པོ་དེ་གར་བཞག། ད་སྔ་མའི་ཕུང་པོ་ད་སྔ་མའི་ལས་ཉོན་གྱིས་འཕངས་པའི་དང་པོ་གང་ཞིག། ཉིང་མཚམས་སྦྱར་མ་ཐག་པའི་གང་ཟག་རྒྱུད་རྣམ་སྨིན་གྱི་དག་ཅིག་ནམ་ཡང་མ་རྒྱས་པ་སྐད་ཅིག་དང་པོར་འཕངས་བཞིན་ཕུང་པོ་སྦྱོར་བ། འོ་འདི་བཞག། ད་དེ་ནས་ཕར་ག་ལེ་ག་ལེ་ཅིག། ཟས་དང་ད་ག་རེ་ཅིག་བསྟེན་ཁེར་བ་དང་ང་ཚོ། ཅིག། ད། མངལ་གྱི་གནས་སྐབས་སུ་སོ་སོ་རང་གི་ཟས་བསྟེན་ཡོད་པ་མ་རེད་ཕ་མའི་ཟས་བཅུད་དུ་བསྟེན་པ་ལ་བརྟེན་ནས་མངལ་གྱི་གནས་སྐབས་སུ། ཨ་ག་རེ་བདུན་ཕྲག་བདུན་ཕྲག་གོ་འགྱུར་ནི་ག་རེ་ཟེར་ན་ཕུང་པོ་ག་ལེ་ག་ལེ་རྒྱས་འགྲོ་གི་འདུག་བ། འོ་བྱས་ཙང་ད་གོ་ས་གཅིག་ན་ཕལ་ཆེར་དེ་འདྲའི་ཡོད་པའི་ཟོ་ཞིང་བརྟག་ཞིབ་མང་པོ་བཏང་གི་རེད།

བའི་ཡག་པོ་ཞིག་ཟས་པས་ན་སྤུ་གུ་ཡག་པོ་ཞིག་གི་ནང་ལོགས་ཡག་པོ་དེ་གཅིག་འདུག་བ་བདུན་ཕྲག་བདུན་ཕྲག་ག་རེ་འཚར་ལོངས་ཡག་པོ་ཡོང་གི་འདུག་བ་ཨོ་འདུག་སེ་རེད་ད་ང་ཚོའི་ལུས་ཀྱི་གོ་ས་ན་ག་རེ་ཡོག་རེད་རྒྱས་བྱུང་གི་ཕུང་པོ་གཅིག་དང་ག་རེ་རེད་རྣམ་སྨིན་གྱི་ཕུང་པོ་གཉིས་ཡོག་རེད་ཨོ་འདུག་སེ་རེད། ད་དེ་ཚོ་མ་ཟད་ང་ཚོ་བྱས་ན་ང་ཚོ་སྐད་ཆའི་འགྲིག་རེད་བ་འདུག་གོ་ས་གཅིག་ན་ཡོག་རེད་མ་གཏོགས་ཁོ་གཉིས་གཅིག་གི་ཆགས་དགོས་པ་མ་རེད་ད་དེ་བྱས་ད་རྒྱུ་ནི་བཞི་སྟེ་ད་ག་ན་དེ་ནས་རྒྱས་བྱུང་གི་ཕུང་པོ་དེ་རྒྱས་པར་བྱེད་རྒྱུ་བཞི་པོ་ག་རེ་ཟེར་ན་ཟས་བྱས་ཁ་ལག་ཟས་ན་རྒྱགས་པ་ཆགས་ཀྱི་འདུག་བ་དེ་ནང་བཞིན་ག་རེ་ཟེར་ན་སྐུ་མཉེ་དང་ག་རེ་ཟེར་ན་དྲིལ་ཕྱི་ལ་སོགས་པ་ལེགས་པར་བྱས་པ་ཟས་ཟེར་དང་པོ་དེ་རེད། སྐུ་མཉེ་དང་དྲིལ་ཕྱི་ལ་དྲིལ་ཕྱི་ལ་སོགས་པ་ལེགས་པར་བྱས་པ། སྐུ་མཉེ་ཟེར་ན་ང་ཚོ་ནམ་རྒྱུན་ང་ཚོས་གཟུགས་པོ་ལ་མ་ལི་ཤི་བཏང་ཡང་དེ་འདྲ་འདུག་བ་དེ་ལ་སྐུ་མཉེ་སྐད་ཅིག་རེད། དེང་སང་མ་ལི་ཤི་བཏང་ཡང་མང་པོ་ཡོང་གི་འདུག་བ་བྱེད་ཀྱི་འདུག་བ་དེ་གཟུགས་པོ་ལ་ཕན་གྱི་ཡོད་ཟེར་བ་རྒྱས་ཡ་ལ་ག་རེ་ཟེར་ན་ཁོ་རྩ་དང་དེ་ནང་བཞིན་ད་ཅིག་པགས་པ་དང་མང་པོ་ཅིག་ལ་ཕུ་རུ་རྟ་འདོན་བ་ལ་ད་ཅིག་ཁྲག་ཡང་མ་གྱོན་བ་དང་མང་པོ་ཅིག་ཕན་གྱི་ཡོད་ཙང་ལུས་རྒྱས་འགྲོ་གི་ཡོད་ཟེར་བ། སྐུ་མཉེ་དང། དྲིལ་ཕྱི་ཟེར་ཡང་ང་ཚོ་ནམ་རྒྱུན་ཅིག་གཟུགས་པོ་ལ་དཔེ་ཅིག་འཕྲོད་བསྟེན་བྱས་ཡག་འདོན་ན་གཙང་མ་བཟོས་ཡག་དེ་ཚོ་ལ་ཡང། གཟུགས་པོ་རྒྱས་ཡར་ཕན་གྱི་ཡོད་ཟེར། ཡ། འདི་བྱས། གཅིག། གཉིས་བྱས། ད་གསུམ། གཉིས་ལས་སོང་གཉིས་བྱས། ད་འདི་གང་ལགས། གསུམ་པ་འདི་གཉིད་རྒྱག་པ་རེད། གཉིད་ཁུག་ན་ལུས་པོ་གཟུགས་པོ་རྒྱས་ཀྱི་རེད་ཟེར་གི་འདུག་ང་ཚོས། གཅིག་གི་གཉིད་མང་པོ་ཁུག་ནས་དེ་གཟུགས་པོ་རྒྱགས་པ་ཞིག་ཆགས་ཀྱི་རེད་ཟེར་གི་འདུག་བྱས་ཙང་ད། གཉིད་ག་རེ་ཟེར་ན། འདི་ཡང་གཟུགས་པོ་ལ་དཔེ་ཅིག་རྒྱས་ཡར་ཕན་གྱི་ཡོད་ཟེར། རྣམ་སྨིན་གྱི་ཕུང་པོ་རྒྱས་ཡར་ཕན་གྱི་ཡོད་ཟེར། ད་ཏིང་ངེ་འཛིན་བྱས། ད་ཏིང་ངེ་འཛིན་ནི་ཞེ་པོ་ཕན་གྱི་ཡོད་རེད་འདི་ད་ཁོ་བརྗོད་མ་དགོས་བྱས། ཏིང་ངེ་འཛིན་ཡག་པོ་ཅིག་ཁོ་མངའ་བརྙེས་ཡིན་ན། ཁོ་ལུས་རང་བཞིན་རྒྱས་འགྲོ་ཟེར་གི་འདུག་ཨོ་འདུག་སེ་གཉིད་དང་ཏིང་ངེ་འཛིན་ཉིད་དོ། ད་མདོ་དོན་རྒྱས་བྱེད་ཀྱི་ད་རྒྱུ་བཞི་ཡོད་ཟེར་ན། ཟས་བྱས། སྐུ་མཉེ་དྲིལ་ཕྱི་ལ་སོགས་པ་ལེགས་པར་བྱས་པ་བྱས། གཉིད་བྱས། ཏིང་ངེ་འཛིན། འོ་དེ་བཞི་ང་རང་ཚོ་ཡག་པོ་བསྟེན་པས་ན་ཁོ་ལུས་པོ་དེ་རྒྱས་ཀྱི་རེད། ཨོ་འདུག་སེ་རེད། ད་ཁ་ཅིག་ད་ག་ཟེར་ན། འོ་ལགས་སོ་རྒྱུ་དེ་ལ་ག་རེ་རྒྱས་བྱེད་ཀྱི་རྒྱུ་དེ་ལ་ལྔ་བཞག་ཡིན་འདུག་དེ་ལྔ་ག་རེ་བཞག་པ་ན་ཚངས་པར་སྤྱོད་པ་དེ་བཞག་གི་འདུག་ཚངས་པར་སྤྱོད་པ་ཟེར་ན་ང་ཚོ་ཅིག་འདི་རེད་ད་མི་ཚངས་སྤྱོད་དང། ལོག་གཡེམ་དང་ད་མདོ་དོན་ག་རེ་ཟེར་ན། ཅིག། སོ་སོའི་དཔེ་ཅིག། ལུས་ཀྱི་དཔེ་ཆ་ཤས་ན་ཡོད་རེད་བ་ད་འདི་ཡོད་བ། བྱང་སེམས་དཀར་པོ། བྱང་སེམས་དཀར་པོ་ཕྱིར་མ་ཕྱིར་ག་རེ་ཟེར་ན། མ་ཕྱུང་བ་ཁོ་ནང་ལ་ཡ་ཅིག། དཔེ་ཡག་པོ་ཅིག་འཛིན་བསྡད་པས་ན་ཁོ་ཚངས་པར་སྤྱོད་པར་འགྲོ་བ་ཅིག་འགྲོ་གི་ཡོད་ཟེར་བ། དེ་ན་ད་ཚངས་པར་སྤྱོད་པ་ཟེར་ན་འདི་རེད། དེ་ཚོ་ནི་བྱང་སེམས་དཀར་པོ་ཕྱིར་མ་ཕྱུང་པ། སོ་སོའི་ལུས་ཀྱི་དཔེ་ནང་ལ་ཡག་པོ་ཉར་ཚགས་བྱེད་ཐུབ་པས་ན་གཟུགས་པོ་རྒྱས་ཀྱི་རེད་ཟེར་ཁ་ཅིག་འདི་ལབ་ཀྱི་ཡོད་ཟེར་བ། ཨོ། ཁོའི་ལྡོག་ཆ་ནས་བསམ་བཏང་གི་ཡོད་ཟེར་བ། ཁ་ཅིག་གིས་ཚངས་པར་སྤྱོད་པའང་ཡིན་ནོ་ཞེས་ཟེར་མོད་ཀྱི། དེ་ནི་ཟེར་ད་དེ་ནི་ཟེར་དོན་ག་རེ་ཚངས་པར་སྤྱོད་པ་དེ་ནི་ལུས་ལ་མི་གནོད་པ་ཙམ་རེད་མ་གཏོགས་ལུས་རྒྱས་ཀྱི་མ་རེད། ད་གལ་སྲིད་དཔེ་ཅིག་ང་ཚོ་ཅིག་བྱང་སེམས་དཀར་པོ་ཕྱིར་མང་པོ་ཕྱུང་བ་ན་ལུས་ཀྱི་དཔེ་གཟུགས་སྟོབས་ཉམས་འགྲོ་འདུག་བ་ཉམས་འགྲོ་རེད། དེ་ཁོ་ལབ་ཀྱི་འདུག་བ་ད་གལ་སྲིད་དེ་ཅིག་ཕྱིར་མ་ཕྱུང་བས་ན་ག་རེ་རེད་ལུས་ཁོ་རང་ག་ཟེར་ན་གནོད་གི་མ་རེད་མ་གཏོགས་དཔེ་ལུས་རྒྱས་ཟེར་གི་མ་རེད་ཁ་ཅིག་དེ་ལུས་རྒྱས་ཀྱི་རེད་ཟེར་གི་འདུག་བ་ཨོ་དེ་ལུས་རྒྱས་ཀྱི་རེད་ཟེར་གི་འདུག་བ་དེ་བྱས་བྱས་ཙང་ང་ཚོ་དེ་སྤྱིར་བཏང་དེ་དཔེ་ཅིག་ཚངས་པར་སྤྱོད་ཡ་དེ་ཞིབ་མོ་བཀག་བཞག་འདུག་བ། དགེ་སློང་ནི་དགེ་ཚུལ་ཆ་ཚང། ད་དགེ་སློང་ཡིན་ན་གཉིས་ཀ་ཞེས་རིགས་མི་ཚངས་སྤྱོད་སྐབས་སུ་གཅིག་བཀག་བཞག། དེ་ཡང་འགྲིག་བ་མ་དེ་ལས་ལྷག་དམ་ཅན་ག་རེ། དགེ་འདུན་དགེ་སློང་ལྷག་མའི་སྐབས་སུ་གཅིག་བཀག་བཞག་པ། ལྷག་མའི་དང་པོ་དེ་ག་རེ། ཁུ་བ་འབྱིན་པ་དེ་རེད་བ། འོ་དེ་གཅིག་བཀག་བཞག་རེད། ཨ་ནི་དགེ་ཚུལ་ཡིན་ན་དགེ་ཚུལ་ག་རེ་ཕམ་འདྲའི་སྐབས་སུ་གཅིག་བཀག་བཞག་རེད་བ། ད་གང་ལྟར་འདི་གནད་འགག་ཆེན་པོ་ཡིན་ཟེར་རེད། ཕྱོགས་གཅིག་ནས་ག་རེ་ཟེར་ན་ལུས་ཀྱི་དཔེ་གཅིག་བཅུད་ཉམས་འགྲོ་ཡ། ད་ག་ཟེར་ལུས་ཀྱི་ད་ག་ཟེར་སྟོབས་ཤོར་བ་དེ་ཉུང་དགོས་ཟེར་ཁ་ཅིག་དེ་རྒྱལ་ཆུང་རྒྱལ་ཆུང་ལུས་ལ་མི་གནོད་པ་ལུས་ལ་ཞེ་པོ་གནོད་དགོས་ཟེར་བ་འོ་འདུག་སེ་རེད། གཉིས་ནས་ད་ང་ཚོ་ཅིག་སྔགས་ཉམས་ལེན་བྱེད་པའི་རིང་ད་ཞེ་པོའི་གནད་འགག་ཆེ་བ་ཞིག་རེད་དེ་མེད་དེ་ཡག་པོ་ཅིག་འཛིན་མ་ཐུབ་ན་སྔགས་ཉམས་ལེན་རྩ་བ་ཉིད་ནས་ཡོང་གི་ཡོད་མ་རེད་བྱས་ན་ད་འདི་བཅོམ་ལྡན་འདས་ཀྱིས་དང་པོ་དེ་ནས་ཁུ་བ་ཅིག་པའི་བདག་པོ་རྒྱག་བཅུག་པ་དེ་མ་འོངས་པ་ལ་སྔགས་ཀྱི་ཉམས་ལེན་ཟབ་པོ་ཡོང་བ་ཅིག་ཁྲིད་སེ་དེ་རེད་གསུང་གི་འདུག་བ། དང་པོ་དེ་ནས་བར་ཅིག་བསླབ་པའི་གཞི་ཡང་བཏིང་དུས་ནས་ཨ་ནི་ཁུ་བ་པའི་ཅིག་ཁུ་བ་ཅིག་ཕྱིར་འབྱིན་རྒྱུ་ཡོད་མ་རེད། འདི་ག་རེ་ཟེར་ན། ང་ཚོ་ཁྲིད་ས་རེད་དེ་སྔགས་ལ་ཁྲིད་གི་འདུག་བ། ལམ་དངོས་གཞི་རེད་དེ་སྔགས་རེད་འདུག་བ། མདོ་འདི་ག་རེ་སྔོན་འགྲོ་ལྟ་བུ་ཞིག་རེད། སྔགས་སྐབས་དུས་ལ་ག་རེ་ཟེར་ན། འོ་ལགས་སོ་དེ་འདྲའི་ད་ཅིག། བྱང་སེམས་ཡག་པོ་བདག་པོ་རྒྱག་གོ་ཡ། ཨ་དེ་ཡང་ཅིག་ཚགས་ཚུད་པོ་ཡག་པོ་ཞིག་བཟོས། ཨ་འདི་བས་ཅིག་བྱང་སེམས་མར་ཨ་བབས་པ་དེ་ལ་བརྟེན་ནས། ཨ་ཅིག་གི་ལུས་ཀྱི་ཅིག་ཆ་ཤས་རེ་རེ་ལ་བརྟེན་ནས་ཨ་དགའ་བ་དང་མཆོག་དགའ་ཁྱད་པར་གྱི་དགའ་ལྷན་སྐྱེས་དགའ་བ་དེ་འདྲའི་ཐོབ་བཅུག་དེ་འདྲའི་ལྷན་སྐྱེས་ཀྱི་དགའ་བ་དེ་ཨ་ཡུལ་སྟོང་ཉིད་རྟོགས་པའི་ངོ་བོར་ཡར་སྐྱེས་ནས་ཨ་ཅིག་གི། ཡུལ་ཆེན། ད་མདོ་ལུགས་ལས་བཤད་པའི་ཡུལ་ཅན་ལྷག་པ་ཅིག་སྐྱེ་ཐུབ་བོ། བ་འོ་དེ་ལ་བརྟེན་ནས་ཤེས་སྒྲིབ་གཉེན་པོ་བྱེད་ཐུབ་བོ། གལ་ཏེ། ཨ་བྱང་སེམས་ཚགས་ཚུད་པ་ཞིག་མེད་པས་ན་ཨ་དགའ་བ་དེ་མར་འདྲེན་ཐུབ་ཀྱི་མ་རེད་དགའ་བཞི་འདྲེན་ཐུབ་ཀྱི་མ་རེད་ད་དགའ་བཞི་འདྲེན་མ་ཐུབ་ན་དེ་ལ་བརྟེན་ནས་ག་རེ་སྐྱེ་ཐུབ་ཀྱི་མ་རེད་དགའ་བ་ཞིག་ལྷན་སྐྱེས་དགའ་བ་སྐྱེ་ཐུབ་ཀྱི་མ་རེད་ལྷན་སྐྱེས་དགའ་བ་མ་སྐྱེས་ན་དེ་སྟོང་ཉིད་རྟོགས་པའི་ངོ་བོར་སྐྱེ་ཐུབ་ཡ་ཡོད་ཀྱི་མ་རེད་འོ་འདུག་སེ་རེད་དངོས་འབྲེལ་བྱས་ན་སྔགས་ཀྱི་ཉམས་ལེན་ཡག་པོ་ཡོད་མཁན་དེ་ཚོ་བྱང་སེམས་མར་ཁོ་ཅིག་གིས་ཕབ་གོ་རེད་ཕབ་ཨ་ནི་དེ་ནས་མར་ཅིག་གིས་དབང་པོའི་སྒོར་ཕྱིར་རྩ་བ་ཉིད་ཐོན་འཇུག་གི་ཡོད་མ་རེད་ཟེར་འདུག་བ་གལ་སྲིད་འདི་ཐོན་པས་ན། སྔགས་ཀྱི་ཉམས་ལེན་རྩ་བ་ཉིད་ཡོད་ཡོད་མ་རེད། ཁོ་ཡར་འཛིན་གོ་རེད་ཟེར་ཡར་འཛིན་འཛིན་པ་ཙམ་དུ་མ་ཟད་མར་ཕབ་ནས་ཨ་ནི་འདི་བྱང་སེམས་དགོས་པས་ལུས་ཀྱི་སྟོད་སྨད་ཆ་ཐམས་ཅད་ཡར་དྲངས་གོ་རེད་ད་དང་པོ་མར་བསྟོད་དེ་ནས་ཡར་དྲངས་ཁྱེད་རང་ཚོ་སྔགས་བླ་མེད་དབང་ཐོབ་ཚར་བ་དེ་ཡིན་ཙང་སྤྱིར་བཏང་ལབ་ཆོག་གི་མ་རེད་སྤྱིར་བཏང་ད་ལུས་ནང་ལོགས་སུ་ག་རེ་ཟེར་ན་བདེ་ཉམས་ཞེ་པོ་སྐྱེས་བཅུག་གོ་རེད་བདེ་ཉམས་སྐྱེས་ཚར་འགྲིག་གོ་རེད་ཨ་ནི་བྱང་སེམས་ཡར་འཁོར་ལོ་དང་པོ་མར་བསྡུས་ཟིན་ནས་ད་ག་རང་ཡར་དྲངས་གོ་རེད་རླུང་སྟོབས་ཀྱིས་ཡར་དྲངས་ཡག་ཡོད་རེད་ང་ཚོ་འདི་རེད་མི་འདུག་ག་འོ་འདི་མེད་ཡིན་ཙང་འདི་རྩ་བ་ཉིད་ནི། ཡག་པོ་ཡོང་གི་ཡོད་ས་མ་རེད། ཨ་བྱས་ཙང་མཐར་ཐུག་ན་ག་ཟེར་སྔགས་ཀྱི་ཉམས་ལེན་དེ་ཚོ་ཡོང་གི་ཡོད་བ་མ་རེད་ད་གལ་སྲིད་དེ་འདྲ་བྱས་ནས་སྔགས་ཀྱི་ཉམས་ལེན་བྱས་ན་རྩ་བ་ཉིད་ནས་ཡོང་གི་ཡོད་བ་མ་རེད། འོ་འདུག་སེ་རེད་བྱས་ཙང་བདག་འདི། བཅོམ་ལྡན་འདས་ཐབས་མཁས་པའི་མི་དང་པོ་དེར་འདུལ་ཁྲིད་བཤད་འདུག་བ་མཐར་ཐུག་ན་ག་རེད། སྔགས་བླ་མེད་ཀྱི་ཉམས་ལེན་ཡག་པོ་ཡོང་བའི་ཆེད་དུ་ད་འདི་བདག་པོ་རྒྱག་གོ་རེད་གསུང་གི་ཡོད་ས་རེད་བ། འོ་གསུང་གི་ཡོད་སྲིད་སྙམ་པ་ང་ཚོའི་རྒན་འདུག་གསུང་གི་འདུག་དེ་འདྲ་དེ་འདྲ་རེད་ཟེར་སྔགས་ལ་དཔེ་ཁྲིད་རྒན་ལགས། འོ་དེ་ཡིན་ཙང་ད། ཚངས་པར་སྤྱོད་པ་ལྔ་ཡིན་ནོ་ཞེས་ཟེར་མོད་ཀྱི་དེ་ནི་མི་གཙང་བ་གར་སར་མི་གནོད་པ་ཙམ་དུ་ཟད་ཀྱི་རྒྱས་པར་བཅད་པ་ནི་མ་ཡིན་ནོ། འོ་འདུག་སྲིད་རེད། ཡང་འདི་བྱས། ཞེས་བྱེ་བྲག་ཏུ་སྨྲ་བའི་སློབ་དཔོན་འཆད་དོ། བྱེ་བྲག་ཏུ་དངོས་འབྲེལ་སྔགས་ཉམས་ལེན་ཡག་པོ་ཡོད་མཁན་ཡིན་ན་བྱང་སེམས་རྩ་བ་ཉིད་ནས་ཕྱིར་བྱུང་བཅུག་གི་ཡོད་མ་རེད་བྱང་སེམས་ཕྱིར་བྱུང་ད་བྱུང་ད་ང་ཚོ་ཅིག་ཁ་ཅིག་གིས་ད་རྫོགས་རིམ་གྱི་རྟོགས་པ་འདི་སླེབས་ཡོད་ཟེར་བུད་མེད་ཉར་ཡ་དེ་འདྲ་ཡོང་འདུག་བ་ད་བུད་མེད་སྤྱིར་ན་ཉར་ཁོ་ཅིག་རྟོགས་པ་ཚད་དང་ལྡན་པ་ཡིན་ན་བུད་མེད་ཉར་ཆོག་གོ་རེད་དེ་ཡང་ག་ཟེར་ན་དཔེ་ཅིག་གནས་སྐབས་ག་ཟེར་ན་ལམ་གྱི་ཐབས་ཙམ་རེད་མ་གཏོགས་ཆགས་པའི་དབང་གིས་དེ་འདྲ་ཡོད་བ་མ་རེད་ད་གལ་སྲིད་བྱང་སེམས་ཕྱིར་བྱུང་བས་ན་ད་འགྲིག་གོ་བ་མ་རེད། ག་ཟེར་ན་ད་ཅིག་གི་སྤུ་གུ་སྐྱེ་བ་དེ་འདྲའི་བྱུང་བས་ན་རྩ་བ་ཉིད་ནས་འགྲིག་གོ་བ་མ་རེད་ཟེར་འདུག་སྔགས་ཀྱི་དཔེ་ཅིག་སྐུ་མདུན་སྔན་མར་བཀའ་གནང་སོང་ད་སྔགས་ཁག་བཏགས་ནས་སྤུ་གུ་དཔེ་ཅིག་ཕག་ཏུ་ཕག་ཏུ་བྲིས་ཡོད་འདི་རྫུན་མ་རེད། སྔགས་ཀྱི་ཉམས་ལེན་ཡག་པོ་ཡོད་ན་བྱང་སེམས་ཕྱིར་བྱུང་བཅུག་ཡ་ཡོད་མ་རེད། ད་བསྐྱེད་རིམ་སྐབས་དུས་ལ་བྱང་སེམས་རླུང་སྟོབས་ཀྱིས་འཛིན་ཐུབ་ཡའི་ནུས་པ་དེ་ཡོད་མ་ཡིན་ན་ཕས་ཡིན་ག་ཟེར་ན། ང་ཚོས་འདི་བྱོས་པ། ཕཊ་ཡི་གེ་སེར་པོས་བཀག་པ། ང་ཚོས་དཔེ་ཅིག་དཔེ་ཅིག། རྟགས་ཀྱི་རྩེ་ན་ཡི་གེ་ཕཊ་ཡིག་བཀག་ནས་རླུང་ཡང་བཀག་སོང་བྱང་སེམས་ཡང་བཀག་པའི་མོས་པ་བྱས་རེད་བསྐྱེད་རིམ་སྐབས་སུ་ཁོ་རླུང་སྟོབས་ཀྱི་ནུས་པས་འཛིན་ཐུབ་ཀྱི་ཡོད་མ་རེད་ག་རེ་ཟེར་ན་རླུང་རང་དབང་ཐོབ་ཡོད་མ་རེད་རྫོགས་རིམ་སྐབས་སུ་རླུང་རང་དབང་ཐོབ་པས་བྱང་སེམས་མར་ཕབ་དུས་རླུང་སྟོབས་ཀྱིས་ཕབ་པ་ཡར་འཛིན་དུས་རླུང་སྟོབས་ཡར་འཛིན་ཤེས་ཀྱི་རེད་འཛིན་ནས། དང་པོ་མ་ལུས་ཀྱི་ཆ་ཐམས་ཅད་ཚུར་ཕབ་གིན་ཕབ་གིན་ཕབ་གིན་མར་ཕབ་གིན་ཕབ་གིན་བྱེད་ཀྱི་འདུག་བ་ཕབ་ནས་ཨ་ནི་བདེ་བ་སྐྱེ་གི་འདུག་བ། བདེ་བ་ཆ་ཚང་སྐྱེས་བཅུག་དགའ་བ་མཆོག་དགའ་ཁྱད་དགའ་ལྷན་སྐྱེས་དགའ་བ་ཆ་ཚང་སྐྱེས་བཅུག། སྐྱེས་བཅུག་ནི་དེ་ནས་དགའ་བ་ལྷན་སྐྱེས་དགའ་བ་སྐྱེས་ཚར་ཡང་བྱང་སེམས་ཡར་བཀྲམ་བཞག་གོ་ཡང་ལུས་པའི་དང་པོ་མར་ཕབ་ས་ད་ག་རང་ཡར་བཀྲམ་བཞག་ཏུ། འདི་བཀྲམ་དུས་ལུས་རྩ་བ་ནས་གནོད་དགོས་བ་མ་རེད། མི་གནོད་པ་ཙམ་དུ་མ་ཟད་ཨ་ནི་དགའ་བཞི་ཤུགས་ཆེ་བོ་ཞིག་དྲང་ཐུབ་དགོས་ཟེར་བ་ཁོ་བྱང་སེམས་མར་ཕབ་ཡག་ཤུགས་ཆེ་བོ་ཡོད་ས་ཇི་ཙམ་ཤུགས་ཆེ་བ་ཕབ་པ་ཞིག་ཚོ་དེ་ཚོའི་ག་རེ་རེད། དགའ་བ་ཤུགས་ཆེ་བ་སྐྱེ་བོ་འདུག་དགའ་བ་ཇི་ཙམ་ཤུགས་ཆེ་བ་དེ་ཚོའི་ག་རེ་སྟོང་ཉིད་རྟོགས་པའི་ཡུལ་ཅན་དེ་ཤུགས་ཆེ་བོ་དང་ནུས་པ་ཆེ་བོ་ཡོང་དགོས་པ་ཞིག་རེད། ཨོ་དེ་ཡིན་ཙང་ད་མ་འོངས་པར་ཁྱེད་རང་ཚོ་སྔར་བཏགས་ཡས་བཏགས་རེད་ལ་སྨོན་ལམ་རྒྱག་དགོས་རེད། ཅིག་དེ་ཚོའི་རིགས་དེ་ཚོ་བྱེད་ཀྱི་གནད་འགག་ཆེ་བོ་ཡིན་ཚོད་རེད་ད་ང་ཚོ་མགོ་ཚོས་དགོས་བ་མ་རེད་པ། མགོ་ཚོས་གི་མེད་པ་ཡིན་ཙང་ད་བྱེད་ཀྱི། ག་རེ་ཟེར་ན་ད་དེ་ཚོ་གོ་ཆོད་མ་ཆོད་དེ་བྱེད་ཤེས་དགོས་རེད་པ་དངོས་འབྲེལ་བྱས་ན་དེ་ཚོ་གནད་འགག་ཆེ་བོ་རེད། བྱས་ཙང་ད། དངོས་འབྲེལ་ད་ཕྱིའི་རིག་མ་བསྟེན་ཡག་ཚད་ཡིན་ན་རླུང་ལ་རང་དབང་ཐོབ་པ་དང་ཁྱད་ཆོས་མང་པོ་ཞིག་དགོས་ཀྱི་འདུག་བ། ཨ་ནི་བྱང་སེམས་རླུང་སྟོབས་ཀྱིས་འཛིན་ནུས་པ། ཨ་ནི་ད་ག་ནང་བཞིན་ག་རེ་ཟེར་ན། ཨོ་ལགས་སོ། ལྷ་ཡི་ང་རྒྱལ་དང་གསལ་སྣང་བརྟན་པོ་ཡོད་དེ་གིན། ཨ་ནི་ད་ག་ནང་བཞིན་ག་རེ་ཟེར་ན། ཅིག་གི་ནང་གི་རྟགས་མང་པོ་ཞིག་ཡོད་རེད་ད་ཕྱིའི་རྟགས་ནི་ག་རེ་ཟེར་ན། དཔེ་ཅིག་རྩྭ་འཇམ་མ་ཅིག་སྒང་ན་རྡོ་རྗེ་སྐྱིལ་ཀྲུང་བཅས་བསྡད་པས་ན་རྩྭ་དེ་མ་གུག་པར་ལྷན་ནེ་བསྡད་ཐུབ་པོ་ཞིག་དགོས་པ་རེད། རེད་པ། ཨ་ནི་ད་ག་ནང་བཞིན་རླུང་ལ་རང་དབང་ཐོབ་པས་ན། དཔེ་ཁོ་རྩྭ་འཇམ་མ་ཅིག་སྒང་ན་ཁོ་རང་སྐྱིལ་ཀྲུང་བཅས་བསྡད་ན་རྩྭ་གུག་ཀྱོག་ཁོ་རྟགས་མ་འདུག་ཁོ་ཁྱོག་རེད་ཟེར་འདུག་ག་དེའི་ཚེ་ན་ཁོ་ད་ཅིག་ག་རེ་ཟེར་ན་གསང་ཡུམ་བསྟེན་ཆོག་གོ་རེད་དེ་བསྟེན་ན་དགག་བྱ་ཡོང་མ་རེད་ད་ཁོ་རང་གི་ཚད་ལ་སླེབས་ཚར་རེད། ཨ་ནི་ང་ཚོ་ཅིག་ཤིང་ཏོག་རབ་ཏུ་འགྲོས་ན་པའི་ཤིང་ཏོག་སྨིན་ཏེ་འདུག་ནའང་མཛུབ་གུ་བཙུགས་ཚུར་བུད་ན་ཤིང་ཏོག་འཛུགས་དེར་ཟུག་གོ་ཤིང་ཏོག་མར་ས་ལ་མར་བབས་པ་རེད་ཟེར་འགྲོ་བ། ཡང་ས་ལ་བབས་ཤག་དེ་ཡང་མཛུབ་གུ་བཙུགས་བྱས་ན་ཡང་ས་ལ་ཤིང་ཏོག་རང་ཡང་གང་མ་བབས་ཟིན་ཡང་ཧོ་ལོ། རྒྱབ་ཤོར་འདི་ཀོ་རླུང་སྟོབས་ཀྱིས་དཔེ་ཅིག་འདི་འདྲའི་རླུང་གིས་གང་རང་དབང་ཐོབ་པའི་ད་སྐྱེས་བུ་ཞིག་རེད་དེ་ཚོ་ཚད་དང་ལྡན་པ་རེད་བསྟེན་ཆོག་གོ་རེད་འདི་འདྲའི་བསྟེན་མཁན་མང་པོ་ཡོང་གི་འདུག་བ། འོ་དེ་ཚོ་རེད་ད་ང་ཚོ་རྗེ་བདག་ཉིད་ཆེན་པོ་ལྟ་བུ་ནི་བསྟེན་པའི་ཚད་ཆ་ཚང་སླེབས་ཚར་རེད་དེ་ཡིན་ན་བསྟེན་ཡོད་པ་མ་རེད་མ་བསྟེན་པའི་རྒྱུ་མཚན་ག་རེ་ཟེར་མ་འོངས་པའི་ཕྱིས་འབྱུང་གི་ད་གདུལ་བྱ་ཨ་ནི་དེ་ཚོ་ལ་ག་རེ་ཟེར་ན་དཔེ་ཅིག་ལྟ་བ་དང་སྤྱོད་པ་མི་གཙང་བ་ལྟ་བ་དང་སྤྱོད་པ་མི་གཙང་བ་སྤྱོད་པ་ཆད་འདོད་ཡོང་སྲིད་རེད་ག་རེ་ཟེར་ན་རྗེ་རིན་པོ་ཆེ་ཁོ་རང་རྟོགས་པ་ཚད་དང་ལྡན་པ་སླེབས་པ་རེད་དེ་ཡིན་ན་རིག་མ་བཞེས་མི་འདུག་བ་དངོས་འབྲེལ་བྱས་ན་ད་ཅིག་སེམས་དབེན་མཐར་ཐུག་དཔེའི་འོད་གསལ་གྱི་གནས་སྐབས་སུ་ཨ་རིག་མ་བསྟེན་རིག་མ་བསྟེན་པ་དེ་ནི་ཨ་ཅིག་ཁ་ཤས་གྲགས་ཁ་ཤས་བསྟེན་པ་དེ་ནི་ཨ་ཅིག

བུད་མེད་དང་འདྲ་བ་སྤྱི་ལ་སི་ཏུ་ང་ལ་ཁོ་དཔེ་ཅིག་གིས་སྐྱིད་དུས་རང་དཔེ་རེད་མ་གཏོགས་དུས་ཡོག་མ་རེད་པ། ད་ཕྱི་ལོགས་ཕྱིན་ད་ནི་བུད་མེད་འཁྲིད་དེ་དེ་ནས་འདུག་བ་མཁན་པོ་ཡིན་ན་ག་རེ་ཡིན་ན་སྐྱེ་དམན་འཁྲིད་ཅིག་ཨ་ཨ་ང་བ་རྒྱུགས་བཞི་བཞི་རེད་འདུག་བ་ཁོང་ཚོ་ཨ་ཚད་དང་ལྡན་པ་རེད་ཡོག་མ་རེད། འོ་དེ་ཙང་ད་འདི་རྗེ་རིན་པོ་ཆེས་ཞིབ་པོ་དཔེ་ཅིག་གཟིགས་ཡོད་སི་རེད་ད་ང་ཚོ་རྗེ་རིན་པོ་ཆེ་ཁོ་རང་གིས་དང་པོ་ཐུགས་བསྐྱེད་དུས་ཀར་ག་རེ་རེད། ལྟ་སྤྱོད་གཙང་མའི་བརྒྱུད་པ་སྤེལ་བའི་ཕྱིར་ཐུབ་པའི་དྲུང་དུ་ཤེལ་དཀར་ཕྲེང་བ་ཆོས་དུང་གནང་ཞིང་ལུང་བསྟན་བདེན་པའི་མཐུས་བློ་བཟང་རྒྱལ་བའི་བསྟན་པ་རྒྱས་གྱུར་ཟླ་ཉེར་མ་འོངས་པ་ལ་ཨན་ཅིག་སྟོན་མང་དར་བ་ཚོགས་ཕུན་སངས་རྒྱས་ཀྱི་བསྟན་པ་འདི་ལྟ་བ་དང་སྤྱོད་པ་གཉིས་ཀ་གཙང་པ་ཅིག་སྤེལ་གྱི་ཡིན། འོ་འདི་སྤེལ་གྱི་ཡིན་འདི་ལྟ་བུའི་ཐུགས་བསྐྱེད་ཀྱི་དམ་བཅའི་ཚུལ་དམ་བཅའ་གནང་ཡོད་པ་ཞིག་འདུག་ཨན་ཤེལ་གྱི་ཤེལ་དཀར་གྱི་ཕྲེང་བ་བརྒྱ་རྩ་བརྒྱད་བཅོམ་ལྡན་འདས་ཕུལ་འདུག་དེའི་ཚེ་བཅོམ་ལྡན་འདས་ཡར་ཕུལ་དུས་སྒང་ལ་རྗེ་རིན་པོ་ཆེ་དེ་དུས་ག་སང་ཨན་བྱང་ཆུབ་སེམས་དཔའ་གར་སང་གཟིགས་འདུག་ཁྱེའུ། ཆུ་སྣང་བྱེད་ཡིན། ད་ཚིག་ཟིན་འདི་ཨ་ཁུ་བྲེ་མོ་དེས་ཟེར་ན། རྗེ་རིན་པོ་ཆེ་དེ་བྱང་ཆུབ་སེམས་དཔའི་ཚུལ་བསྟན་པ་རེད་དོ། ཨོ་དུ་བྱས་རེད་ཟེར་ན་དགེ་ལུགས་པ་དེ་ལ་དམིགས་བསལ་ག་རེ་རེད་ལྟ་བ་དང་སྤྱོད་པ་གཙང་པོ་འདུག་ཨ། ཨོ་དུ་ཟིན་ཟ་ད་དོན་གྲོས་ཀྱི་རེད་ག་ཟེར་ན། ག་རེ་འཕྲོས་རེད་ད་ང་ཚོ་དེ་ནས་བྱང་སེམས་ཕྱིར་འབྱུང་མི་འབྱུང་ག་རེ་འཕྲོས་རེད་བ་ཨོ་དུ་ཟེར་ཚངས་པར་སྤྱོད་པའང་ཡིན་ནོ་ཞེས་ཟེར་མོད་དེ་ནི་མི་གནོད་པ་ཙམ་དུ་ཟད་ཀྱི་རྒྱས་པར་བྱེད་པ་ནི་མ་ཡིན་ནོ་ཞེས་སློབ་དཔོན་འཆད་དོ། ད་དོན་དུ་ནི་ག་རེ་ཟེར་ན། འདི་འདྲའི་དཔེ་ཅིག། ཚངས་པར་སྤྱོད་པ་མཐར་ཐུག་ན་ག་བ་འཁྲིད་ཡ་ཆེད་དུ་རེད།

སྐབས་སུ་མ་བབས་པའི་སོ་རེ་བྱས། བབས་པའི་སྐབས་སུ་གར་ས་ན་ཡུལ་གྱི་འོད་གསལ་དེ་གཙོ་བོ་དེ་ནི་སྟོན་རེད་སྟོང་པ་ཉིད་དེ། དེ་ཡང་གར་ས་ན་ཡུལ་ཅན་འོད་གསལ་གཙོ་བོ་དེ་ནི་སྟོན་གྱི་ཡོད་པ་མ་རེད། ད་འཁོར་ལོ་ཐ་མའི་སྐབས་སུ་སླེབས་དུས་སྒང་ལ་འཁོར་ལོ་ཐ་མ་དཔེ་ཞིག་དེ་བཞིན་གཤེགས་པའི་དེ་བཞིན་གཤེགས་པའི་སྙིང་པོའི་མདོ་སྐབས་སུ་སླེབས་དུས་སྒང་ལ་ཞེ་ནས་ད་ག་རེ་ས་ན་ཡུལ་གྱི་འོད་གསལ་ཙམ་དུ་མ་ཟད་ཡུལ་ཅན་འོད་གསལ་དེ་ཡང་སྟོན་ཡག་གི་ད་ཅིག་མཚམས་སྦྱར་ནས་ཇི་ལྟར་དེ་བཞིན་གཤེགས་པའི་སྙིང་པོའི་མདོ་ཟེར་དུས་སྒང་ལ་འགྱུར།

ལྟོས་པའི་ངོར་གྱི་རིགས་འདི་ཉིད་ཤེས་སྒྲིབ་གཉེན་པོ་འགྲོ་མཁན་གྱི་དག་ག་སེང་སྔགས་ཀྱི་པའི་ལམ་དེ་ག་སེང་ཤེས་སྒྲིབ་གཉེན་པོ་གཙོ་བོ་བསྟན་པ་མ་རེད་ཡུལ་མཆོག་བསྟན་ཀྱང་ཡུལ་ཅན་མཆོག་སྦས་ཕྱིར། དྲི་མཆོག་བསྟན་ཀྱང་གཉེན་པོ་མཆོག་སྦས་ཕྱིར། ད་མདོ་དོན་ག་རེ་ཤེས་སྒྲིབ་ཆུང་ཕྲ་སྔགས་ལས་མདོས་མི་ནུས་གསུངས་རེད་བ་ད་ཤེས་སྒྲིབ་ཕྲ་མོ་འདི་ག་སེང་སྔགས་མ་གཏོགས་པ་མདོས་རུང་གི་མ་རེད་ཟེར་གྱི་རེད། དེ་ཚང། ག་རེ་ཟེར་ན་ཁྱེད་ཀྱིས་བཅོམ་ལྡན་འདས་ཐབས་ལ་མཁས་པའི་ས་ཁྲི་དང་དུ་ཁྲི་ཞེས་འདོགས་པ་འདུག་རིམ་པ་ཞིག་འདུག་རེད་པ། དང་པོ་དེ་ནི་ཆ་ཚང་ཡོད་ཚུལ་གསུངས་མི་འདུག་བ། ང་ཚོ་ལྟ་བུ་ཡིན་ན་ད་གང་ཤེས་པ་དེ་ཡོད་ཚད་དང་པོ་སྐྱུག་བཤད་གི་རེད་བ། ཁོ་བར་སྣང་བ་དེ་ཚང་མ་ས་ལྟ་གི་མ་རེད་བ། སོ་སོའི་ཤེས་པ་དེ་མ་མཆོངས་མཆོངས་ལ་མ་སོང་གང་བཀྲམ་ཐུབ་ཐུབ་བྱས་བྱས་ཀྱི་འོང་འདུག་བ། གང་ལྟར་ཡག་རྟགས་བདུན་རེ་རེ་བྱས་རིམ་བཅོམ་ལྡན་འདས་ཐབས་ལ་མཁས་པ་ཡིན་ཙང་དང་པོ་འདུག་དེ་ཨེ་བར་པ་འདུག་ཨེ་ཐ་མ་དེ་ལ་བེད་འདོད་ཅིག་ལས་བེད་ཅིག་ལས་དང་དེ་ཡང་ག་ཚོད་དབང་པོ་རྣོ་པོ་ཐུག་སོང་ཨེ་ཡུལ་གྱི་འོད་གསལ་ཡུལ་ཅན་གཉིས་ཀ་འོད་གསལ་སྦྲགས་ནས་དེ་ཡང་གསུང་གི་འདུག་བ། འོག་ཏུ་ཟད། ད་འདི་གཉིས་ལ་རང་རྟགས་སྒང་ནས་འཕྲོས་རེད་ཡ། འདི་ད་དེ་ནི་མ་ལོག་ཤེས་མཁན་དང་ཡ། སློབ་དཔོན་འཆད་དོ། དེ་དག་ལས་བྱུང་བའི་ཕྱིར་རྒྱས་པར་བྱུང་ད་དེ་དེ་བས་འོག་ལ་སོ། དབང་པོ་ལྔ་པོ་དེ་རྒྱས་བྱུང་ཡིན་ཏེ་རྒྱས་པར་བྱེད་པའི་རྒྱུ་བཞི་པོ་དེ་ལས་བྱུང་བའི་ཕྱིར་དེ་དག་ལས་བྱུང་བ་ཡིན་ཙང་ག་རེ་རེད་རྒྱས་ལས་བྱུང་ཟེར་བ་ལ་རྒྱས་ལས་བྱུང་བའོ། རྒྱས་པའི་རྒྱུད་ནི་རྣམ་སྨིན་གྱི་རྒྱུད། ལ་ཕྱི་ར་བཞིན་དུ་བསྐོར་ཏེ་གནས་པས་ཀུན་དུ་བསྲུངས་སོ་ཅི་སང་ང་རང་ཚོ་རྒྱས་བྱུང་གི་རྒྱུད་གྱུར་པ་རྒྱས་བྱུང་གི་ཕུང་པོ་འདི་ག་རེ་རྣམ་སྨིན་གྱི་ཕུང་པོ་ལྟར་ཕྱི་ར་བཞིན་དུ་བསྐོར་ནས་གནས་ཡོང་བ་རེད་ད་དེ་ཡིན་གོ་ས་གཅིག་ན་ག་རེ་ལོགས་སུ་བཞག་གི་འདུག་བ་གཅིག་བཞག་གི་མི་འདུག་བ་རྒྱས་བྱུང་གི་རྒྱུད་ནི་ཟེར་ན་ང་རྒྱས་བྱུང་གི་ཕུང་པོ་ལྟ་བུ་ཅིག་གོ་འདི་ག་རེ་རྣམ་སྨིན་གྱི་ཕུང་པོའི་ཕུང་པོ་ལ་ག་རེ་ཕྱི་ར་བཞིན་བསྐོར་ཏེ་རེད་ད་རྣམ་སྨིན་གྱི་ཕུང་པོ་དེ་དཀྱིལ་ལ་ཡོད་པ་ཅིག་གང་དང་ཡང་རྒྱས་བྱུང་གི་ཕུང་པོ་དེས་བསྐོར་ལྟ་བུ་ཅིག་རེད་རྣམ་སྨིན་གྱི་ཕུང་པོ་དེ་རྒྱས་ཡ་ཡོད་བ་མ་རེད་ད་ག་རང་འཕེན་བྱེད་ལས་ག་རེ་འཕངས་པ་ད་ག་རང་སྡོད་ཡ་རེད་མ་གཏོགས་དེ་རྒྱས་ཡ་ཡོད་བ་མ་རེད། འོ་དུ་ཟེར། ད་རྒྱས་བྱུང་གི་ཕུང་པོ་དེ་ག་རེ་ཟེར་ན་ཁོ་ཟས་དང་ད་ག་ནང་བཞིན་སྐུ་མཉེ་དང་དྲིལ་ཕྱི་ལ་སོགས་པ་བསྟེན་མེད་ན་ཁོ་རྒྱས་བྱུང་རེད། ད་རིགས་འགའ་ཞིག་ཁ་ལག་ག་ཚད་ཟ་བས་ནས་ག་ཟས་ཀྱི་ནི་སྐམ་པོ་ཆགས་ག་ཟེར་རྒྱགས་པོ་ཆགས་ཀྱི་མེད་དེ་གི་འདུག་ག་ཁོ་ལ་རྒྱས་བྱུང་གི་ཕུང་པོ་དེ་ཡོད་སྲིད་མ་རེད། ག་རེ་རྣམ་སྨིན་གྱི་ཕུང་པོ་ཁོ་ན་མ་གཏོགས་ང་ཚོའི་དགེ་སློང་ལྟ་བུའི་ནི་ག་རེ། འོ་ན་རྒྱས་བྱུང་གི་ཕུང་པོ་དེ་ཅིག་དང་པོ་ཡོད་ནས་ཡང་བརླག་ན་ཡང་ན་དང་པོ་དེ་ནི་མེད་ན་ཅིག་བྱེད་ཡས་ཀྱི་རེད་བ།
རིན་པོ་ཆེ་དེ་རྒྱས་བྱུང་གི་ཕུང་པོ་དེ་མ་རེད།

ད་གང་དང་ཡང་དུ་བཟོ་བཅོས་བྱེད་ཡ་ཡོད་རེད་ཡ་འདི་བྱས་ཕྱི་ར་བཞིན་དུ་བསྐོར་ཏེ་གནས་པས་ཀུན་དུ་བསྲུང་ངོ་ད་རྒྱས་བྱུང་གི་ཕུང་པོ་འདི་ག་རེ་བསྲུང་འདུག་རྣམ་སྨིན་གྱི་ཕུང་པོ་སོགས་བསྲུང་བསྡད་པས་སུ་རེ་ཡིན་ཟེར་བ་ཀུན་དུ་བསྲུང་ངོ་ཁོག་པའི་ཅིག། མཐའ་བསྐོར་དེ་ག་རེ་བསྲུང་འདུག་རྣམ་སྨིན་གྱི་ཕུང་པོ་འདི་བསྲུང་དགོས་པས་སུ་རེ་བྱེད་ཀྱི་འདུག་ག། གང་ཟེར་ན་ད་རྒྱས་བྱུང་གི་ཕུང་པོ་འདི་ཡག་པོ་རྒྱས་པས་རྣམ་སྨིན་གྱི་ཕུང་པོ་ཡག་པོ་གནས་ཐུབ་རེད་བ་ང་ཚོ་ཟ་ཡག་དང་འཐུང་ཡག་དང་ད་ག་ནང་བཞིན་ཅིག་གི་གཉིད་དང་ཡག་པོ་བྱུང་ཡོད་ན། མི་ཚེ་རིང་པོ་ཡོང་གི་འདུག་བ་ག་ཟེར་གང་དང་ཡང་འཕྲོད་བསྟེན་ག་ཚད་ཡག་དེ་ཙམ་གྱི་མི་ཚེ་ཡག་པོ་བརྩི་བོ་མི་ཚེ་རིང་པོ་བརྩི་བོ་བ་ག་ཟེར་ན་ཁོ་རྣམ་སྨིན་གྱི་ཕུང་པོ་དེ་ཁོ་བདག་པོ་ཡག་པོ་བརྒྱབ་རེ་བདག་གི་དང་དང་ཡན་འདུག་ས་རེད། འོ་དེ་དེ་ཁོ་རྣམ་སྨིན་གྱི་ཕུང་པོ་སྲུང་ཐུབ་འདུག་བ་ད་ཡང་དཔེ་ཅིག་རྒྱས་བྱུང་གི་རྒྱུ་ཞིག་ལ་གང་ཡང་མ་བསྟེན་པར་བསྡད་པ་ཡིན་ན་ག་ཟེར་ན་རྣམ་སྨིན་གྱི་ཕུང་པོ་དེ་སྲུང་ཡག་མེད་པ་ལྟ་བུ་ཞིག་རེད་ཁོ་དེ་ཙམ་གྱི་མགྱོགས་པོ་འཇིག་འགྲོ་གི་རེད་བ་བྱས་ཙང་ད་ག་རེ་རྒྱས་བྱུང་གི་ཕུང་པོ་དེ་དེ་རྣམ་སྨིན་གྱི་ཕུང་པོ་སྲུང་གི་རེད་ས་འདུག་ཟེར་ན་ས་རེད་ཡ་དེ་བྱས། ད་དེ་ལ་ཁ་ཅིག་རྩོད་པ་དོགས་པ་ཞིག་བཀོད་འདུག་པ་འདི་ག་རེ་ཟེར་ན། གལ་ཏེ་ནང་གི་ལྔ་ལ། ནང་གི་ལྔ་ཟེར་ན་འོ་ལ་དབང་པོ་གཟུགས་ཅན་ལྔ་པོ་འདི་རེད་པ། ནང་གི་དབང་པོ་གཟུགས་ཅན་ལྔ་པོ་ལ་ག་རེ་རེད། རྒྱུ་མཐུན་ལས་བྱུང་བ་ཡོད་ན། ད་དེ་རྒྱུ་མཐུན་ལས་བྱུང་བ་ཡོད་རེད་ཡོད་མ་རེད་ལབ་ཤོག་ད་རྩ་བ་ན་ག་རེ་ཟེར་ན། རྣམ་པར་སྨིན་ལས་བྱུང་བ་ནི་རྒྱས་ལས་བྱུང་བ་ནང་གི་ལྔ་ཟེར་དུ་བ་ན། ནང་གི་ལྔ་པོ་འདི་ག་རེ་ཟེར་ན། རྣམ་པར་སྨིན་ལས་བྱུང་བ་དང་རྒྱས་རྒྱུ་ལས་བྱུང་བ་རེད་མ་གཏོགས་པའི་རྣམ་སྨིན་ལས་ག་རེ་ཟེར་ན། འོ་ལ་སོ་རྒྱུ་མཐུན་ལས་བྱུང་གི་ཡོད་མེད་སྐད་ཆ་བཤད་མ་སོང་མ་བཤད་ཙང་ཁོས་དོགས་པ་བཀོད་རེད་ད། གལ་ཏེ་ནང་གི་ལྔ་པོ་རྒྱུ་མཐུན་ལས་བྱུང་བ་ཡོད་ན། དེ་རྒྱུ་མཐུན་ལས་བྱུང་བ་ཡོད་པ་ཡིན་ན་ཁོ་ག་རེ་ཟེར་ན་འབྱུང་བ་གསུམ་ཡོད་ན་ནི་འབྱུང་བ་གཉིས་ཁོ་ན་ག་རེ་བྱས་སྨྲས་པ་རེད། འབྱུང་བ་གཉིས་ཁོ་ན་སྨྲས་པ་དེ་འཐད་ཀྱི་མི་འདུག་གཉིས་ཁོ་ན་མི་འཐད་ལ་རྩ་བ་ན་འབྱུང་བ་གཉིས་མ་གཏོགས་གསུངས་མི་འདུག་བ་མེད་གསུངས་མེད་ཙང་ད་ཁོ་རྒྱུ་མཐུན་ལས་བྱུང་བ་ཡོད་པ་ཡིན་ན་ནི་ཁོ་ག་རེ་རེད་འབྱུང་བ་གཉིས་ཁོ་ན་དེ་བཤད་པ་དེ་ག་རེ་ཟེར་ན་རྩ་བའི་སྐབས་སུ་འབྱུང་བ་གཉིས་ཁོ་ན་བཤད་པ་དེ་མི་འཐད་ལ། མེད་ན་ཟེར་དུས་ང་ལ་དེ་འདྲ་བའི་ནང་གི་དབང་པོ་ལྔ་པོ་དེ་ལ་རྒྱུ་མཐུན་ལས་བྱུང་བ་མེད་ན། ཨ་ཐ་མ་གསུམ་སྐད་ཅིག་མ་ཞེས་པའི་འགྲེལ་པ་དང་འགལ་གྱི་འདུག་རང་འགྲེལ་སྐབས་སུ་ལ། ཨོ་ལེགས་རེད་ཐ་མ་གསུམ་ནི་སྐད་ཅིག་མ་དང་འདི་རྫས་དང་ལྡན་གཅིག་ཐ་མ་གསུམ་སྐད་ཅིག་མ་ཟེར་ཚིག་སྦྱོར་བ་དེའི་རང་འགྲེལ་སྐབས་སུ་ག་གསུངས་ཟེར་ན། མེད་ན་ག་རེ་ཟེར་ན། རང་འགྲེལ་གྱི་གཞུང་དང་འགལ་གྱི་འདུག་ག་རེ་ཟེར་ན། ཨོ། དེ་ན་མེད་ན་ཟེར་ཐ་མ་གསུམ་སྐད་ཅིག་མ་དེ་ཞེས་པའི་འགྲེལ་པར་ཟེར་ད་འགྲེལ་པར་ཟེར་དུང་བ་ལ་རང་འགྲེལ་རེད་དང་རང་འགྲེལ་ནང་ག་རེ་རེད་སྡུག་བསྔལ་ལ་ཆོས་བཟོད་པའི་ཚོགས་ཀྱི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་གཞན་ནི་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་དོ་ཞེས་པ་དང་འགལ་ལོ་ཞེ་ན། ད་རྩོད་པ་དེ་ཧ་གོ་སོང། ནང་གི་ལྔ་པོ་དེ་རྒྱུ་མཐུན་ལས་བྱུང་བ་ཡོད་རེད་ཡོད་མ་རེད། གལ་སྲིད་རྒྱུ་མཐུན་ལས་བྱུང་བ་ཡོད་ན་ནི་འབྱུང་བ་གསུམ་གྱི་ནང་གི་ཁོ་ལ་ནི་འབྱུང་བ་གཉིས་ཁོ་ན་ག་རེ་བྱས་བཤད་རེད། འབྱུང་བ་གསུམ་ལས་བྱུང་ཟེར་ན་འགྲིག་གི་འདུག་ཨ་འདི་རེད། གལ་ཏེ་དེ་ནང་གི་ནང་གི་དབང་པོ་ལྔ་པོ་དེ་ལ་ག་རེ་ཟེར་ན་འོ་ལ་རྒྱུ་མཐུན་ལས་བྱུང་བ་མེད་ཟེར་ན་ནི་ཐ་མ་གསུམ་སྐད་ཅིག་མ་ཞེས་པའི་འགྲེལ་པ་དང་འགལ་གྱི་འདུག་ག་ས་དེ་འདྲའི་འགྲེལ་པ་ནང་ལ་སྡུག་བསྔལ་ལ་ཆོས་བཟོད་མ་གཏོགས་པའི་སྡུག་བསྔལ་ལ་ཆོས་བཟོད་པའི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་གཞན་ན་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་དོ་གསུངས་ད་མདོར་བསྡུས་ན་ག་རེ། སྡུག་བསྔལ་ཆོས་བཟོད་སྐད་ཅིག་དང་པོ་དེ་མ་གཏོགས་པའི་འདུས་བྱས་ཡིན་ན་རྒྱུ་མཐུན་ལས་བྱུང་བས་ཁྱབ་གསུངས་བཤད་འདུག་པ། རྒྱུ་མཐུན་ལས་མ་བྱུང་ཟེར་ན་འགལ་དང་འགལ་གྱི་འདུག་ཟེར་ད་ཁོས་རྩོད་པ་བཀོད་རེད། ཧ་གོ་སོང་འགལ་ལོ་ཞེ་ན། ཐ་མ་གསུམ་ནི་སྐད་ཅིག་མ་ཟེར་ད་ལྟ་འདི་ཤོ་ནང་འོག་མ་འདི་ལ་འདུག་པ་རྫས་དང་ལྡན་གཅིག། ཐ་མ་གསུམ་སྐད་ཅིག་མ་ལྟ་འདི་ནང་འདི་དྲང་ལྟ། དངོས་སུ་དྲང་གི་བ་མ་ཡིན་ན་གཞན་གང་གི་འདི་རེད་ཚིག་འདི་ན། སྡུག་བསྔལ་ལ་ཆོས་བཟོད་པའི་སྐད་ཅིག་དང་པོའི་ཚོགས་པ་ན་ཡིད་དང་ཆོས་དང་ཡིད་ཀྱི་རྣམ་པར་ཤེས་པ་ཟག་མེད་གསུམ་ནི་འཇིག་རྟེན་ཆོས་མཆོག་མན་ཆད་ལ་ཟག་བཅས་ཡིན་པས་ཟག་མེད་སྔོན་དུ་མ་སོང་བས་སོ་འདི་རེད་ད། ད་མདོར་བསྡུས་ན་གང་ཟེར་ན། ཐ་མ་གསུམ་སྐད་ཅིག་མ་ཞེས་པའི་སྐབས་ཚིག་འདི་རང་འགྲེལ་སྐབས་སུ་གསུངས་ཞེས་གསུངས་པ་རེད་ད་དོན་དག་རྡོག་རྡོག་དེ་འདྲ་བྱེད་དུས་སྒང་ལ། སྡུག་བསྔལ་ལ་ཆོས་བཟོད་པའི་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་གཞན་ན་རྒྱུ་མཐུན་ལས་མ་བྱུང་བ་གང་ཡང་མེད་དོ། ཞེས་བཤད་པ་དང་འགལ་ལོ་ཞེ་ན་ད་རྩོད་པ་བཀོད་སོང་ཧ་གོ་སོང། ད་རྩོད་པ་འདི་ལན་རང་རང་གིས་རྒྱག་རེད། འདི་གཉིས་ལ། འདི་གཉིས་ལ་ཟེར་དུས་སྒང་ལ་ག་རེ། རྒྱས་ལས་བྱུང་བ་དང་རྣམ་པར་སྨིན་ལས་བྱུང་བ་འདི་གཉིས་གོང་གི་ད་འདི་རྒྱས་ལས་བྱུང་བ་དང་རྣམ་པར་སྨིན་པ་འདི་གཉིས་ལ། རང་གི་རང་གི་རིགས་འདྲ་སྔ་མ་ལས་ཕྱི་མར་འབྱུང་བའི་རྒྱུ་མཐུན་ཡོད་པས་ད་མདོར་བསྡུས་ན་རྣམ་པར་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་ཟེར་དུས་སྒང་ལ་ཁོ་གཉིས་ལ་རིགས་འདྲའི་རྒྱུན་ཡོད་པ་རེད། ཡོད་པས་ན་རྣམ་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་ཟེར་དུས་སྒང་ལ་རིགས་འདྲའི་རྒྱུན་ཡོད་པ་དེ་ཁོ་དངོས་སུ་སྨྲས་མེད་ན་རྒྱུ་མཐུན་ཡོད་པ་དེ་ཁོ་ད་ག་རང་ཁོ་རང་བསྒྲུབ་ཚར་རེད་དེ་གསུང་དགོས་རེད། འདི་གཉིས་ལ་རང་རང་གི་རིགས་འདྲ་སྔ་མ་ལས་ཕྱི་མར་འབྱུང་བའི་རྒྱུ་མཐུན་ཡོད་པས། ད་ག་རེ་མེད་དེ་སྐྱོན་ཕྱི་མ་མེད་ལ་སྐྱོན་ཕྱི་མ་ག་རེ་རང་འགྲེལ་གྱི་གཞུང་དང་འགལ་བའི་སྐྱོན་དེ་ཡོད་མ་རེད་ས་མེད་དེ་དེ་གཉིས་ལ་ག་རེ་ཡོད་པའི་ཕྱིར་རང་གི་ག་རེ་རྒྱུ་མཐུན་གྱི་རྒྱུ་ཡོད་པའི་ཕྱིར་ད་མདོར་བསྡུས་ན་ནང་གི་ལྔ་པོ་དེ་རྒྱས་ལས་བྱུང་བ་དང་རྣམ་སྨིན་ལས་བྱུང་བ་རེད་ཟེར་དུས་སྒང་ལ་རྒྱུ་མཐུན་ལས་བྱུང་བ་ཡོད་པ་དེ་གྲུབ་བྱ་རེད་གང་ཟེར་ན་རྒྱུ་མཐུན་ལས་རྣམ་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་ཡོད་ན་ག་རེ་ཡོད་པས་ཁྱབ་རེད་རྒྱུ་མཐུན་ལས་བྱུང་བ་ཡོད་པས་ཁྱབ་རེད་ད། རང་རང་གི་ག་རེ་རེད་རིགས་འདྲ་སྔ་མ་ཡོད་པས་ཁྱབ་རང་རང་གི་རྒྱུ་མཐུན་སྔ་མ་ཡོད་པས་ཁྱབ་རེད་དེ་ཡིན་ཙང་ག་རེ་ཟེར་ན་དེ་འདྲའི་འོ་ནང་གི་གཟུགས་ཅན་དབང་པོ་ལྔ་པོ་དེ་ལ་ག་རེ་ཟེར་ན་རྣམ་པར་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་ཡོད་པ་བསྟན་ཡོང་དུས་སྒང་དེ་ཉིད་དེ་དག་ལ་ག་རེ་ཡིན་པ་བསྟན་དགོས་རེད་རྒྱུ་མཐུན་ལས་བྱུང་བ་དེ་ཡང་བསྟན་བྱ་རེད་དེ་ཡིན་ཙང་ག་རེ་ཟེར་ན་འོ་ལགས་སོ་རང་འགྲེལ་གྱི་གཞུང་དང་འགལ་བའི་སྐྱོན་དེ་ཡང་ཡོད་མི་འདུག་སྐྱོན་དང་མེད་ལ་འོ་དེ་རེད་སྐྱོན་ཕྱི་མ་མེད་ལ་ཟེར་དུས་སྒང་རང་འགྲེལ་གྱི་གཞུང་དང་འགལ་བའི་སྐྱོན་དེ་རེད་པ་རང་འགྲེལ་གྱི་གཞུང་དང་འགལ་བའི་སྐྱོན་དེ་མེད་ལགས། གཉིས་ལས་མ་གཏོགས་པའི་རྒྱུ་མཐུན་ལས་བྱུང་བ་གསུམ་པ་མེད་པས་སྐྱོན་དང་པོ་ལས་གྲོལ་བའི་ཕྱིར་ད་མདོར་བསྡུས་ན་གཉིས་ལས་མ་གཏོགས་པའི་ཟེར་དུས་སྒང་ལ་ད། རྒྱུ་མཐུན་ལས་རྣམ་པར་སྨིན་ལས་བྱུང་བ་དང་རྣམ་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་གཉིས་ལས་ལོགས་སུ་ག་རེ་ཡོད་མ་རེད་རྒྱུ་མཐུན་ལས་བྱུང་བ་གསུམ་པ་ཅིག་ཡོད་པ་མ་རེད་གསུམ་པ་ཅིག་མེད་པ་ཡིན་ཙང་ག་རེ་ད། འོ་ལགས་སོ་འགེགས་མ་རེད་ཟེར་ན་སྐྱོན་དང་པོ་ལས་འགེགས་མ་རེད་སྐྱོན་དང་པོ་ལས་གྲོལ་གི་རེད་ད་མདོར་བསྡུས་དེ་ལ་སྐྱོན་དང་པོ་ག་རེ་ད་རེད་དབང་པོ་ལྔ་པོ་དེར་རྒྱུ་མཐུན་ལས་བྱུང་བ་མེད་ན་ཟེར་དགག་ས་རྒྱུ་མཐུན་བྱུང་བ་ཡོད་ན། ག་རེ་ཟེར་ན་གཉིས་ཁོ་ན་བཤད་པ་དང་མི་འཐད་པས་ཟེར་དུས་སྒང་ལ་རྒྱུ་མཐུན་བྱུང་བ། གཉིས་ཁོ་ན་བཤད་དགོས་པ་དེ་ག་རེ་ཟེར་ན་དེ་གཉིས་ལས་ལོགས་སུ་ག་རེ་ཡོད་པ་མ་རེད་རྒྱུ་མཐུན་ལས་བྱུང་བ་དེ་ཡོད་མ་རེད་ཁོ་གཉིས་བསྟན་ཡོང་དུས་སྒང་རྒྱུ་མཐུན་ལས་བྱུང་བ་དེ་ད་ག་རང་ཁོ་གཅིག་མཉམ་ཡོང་ག་རེ་ཟེར་ན་ད་དུས་གཅིག་དུས་མཉམ་དུ་བསྟན་བྱ་རེད། དཔེར་ན་དབང་པོ་གཟུགས་ཅན་ལྔ་པོ་དེ་ལ་རྣམ་སྨིན་གྱི་རྒྱུ་དང་རྒྱུ་རྒྱས་བྱུང་གི་རྒྱུ་ཟེར་མ་གཏོགས་པའི་དེ་གཉིས་ལོགས་སུ་ག་རེ་ཡོད་པ་མ་རེད།

ཁོ་རང་ད་ག་རེ་གང་ལྟར་ཡང་ཁོ་རང་གི་ད་རྒྱུར་རྒྱུ་ཡོད་ཀྱི་ག་ཟེ་བ་རེ་ད། རྒྱུ་མཐུན་གྱི་རྒྱུ་ཅིག་རྒྱུ་མཐུན་གྱི་རྒྱུ་དེ་ཁོ་རང་གི་རྣམ་སྨིན་གྱི་རྒྱུ་ད་ག་རེ་ཡང་ན། རྒྱས་བྱུང་རྒྱུ་གང་རུང་ན་འདུས་དགོས་ཞེས་བྱ་བ་རེད། འོ་དུ་ཟེ་རེ། འོ་དུ་དེ་གཉིས་ལས་ལོགས་སུ་ཡོད་བ་མ་རེད་ད་འདི་གསུངས་འདུག་བ། གང་ཟག་ཕྱི་མ་གཉིས་ལ། ཕྱི་མ་མེད་ལ་སྐྱོན་ཕྱི་མ་མེད་ལ་གཉིས་ལས་མ་གཏོགས་པའི་ཟེར་དུ་བ་ལ་རྣམ་སྨིན་གྱི་རྒྱུ་དང་རྒྱས་བྱུང་གི་རྒྱུ་གཉིས་ལས་མ་གཏོགས་པའི་རྒྱུ་མཐུན་ལས་བྱུང་བ་གསུམ་པ་མེད་པས།

རྒྱུ་མཐུན་ལས་བྱུང་བ་ཡོད་ན་གཉིས་ཞེས་པ་ཁོ་ན་མི་འཐད་ཟེར་གཉིས་ཁོ་གཉིས་ཁོ་ན་ཞེས་དགོས་ཡ་དེ་དུས་སུ་རེད་ཟེར་ཡ་དེ་བྱས། འདི་རང་ཚུགས་ཀྱི་འདི་ནི་དེ་འགྲེལ་པའི་དགོངས་པ་གར་སྤྲད་རེད། འགྲེལ་པ་མཛོད་འགྲེལ་གྱི་འགྲེལ་པ། མཛོད་འགྲེལ་འདི་ལྟར་བ། སྡུག་བསྔལ་ལ་ཆོས་བཟོད་པའི་སྐད་ཅིག་དང་པོ་རེད་བ། སྐད་ཅིག་དང་པོ་དེ་མ་གཏོགས་པའི་འདུས་བྱས་ཡིན་ན་ག་རེ་ཡིན་པས་ཁྱབ་རེད་རང་གི་རྒྱུ་མཐུན་ལས་བྱུང་བས་ཁྱབ་ཟེར་ད་ཚིག་ཟིན་འདི་རེད་ད། རེད་པ། སྡུག་བསྔལ། ད་སྐྱོན་ཡོད་མ་རེད། ད་འདིར་བ་སྐྱོན་ཡོད་མ་རེད། དེ་གཉིས་ལ་རང་རང་གི་རིགས་འདྲ་སྔ་མ་ལས་བྱུང་ཕྱི་མ་བྱུང་རྒྱུ་མཐུན་ཡོད་རེད་ད་མདོར་བསྡུ་ན། རྒྱུ་མཐུན་མེད་པ་མ་རེད་རྒྱུ་མཐུན་ལས་བྱུང་བ་མེད་ན་ཟེར་ལབ་བཤད་རེད་ད། རྒྱུ་མཐུན་ལས་བྱུང་བ་མེད་ན་ག་རེ་དང་འགལ་གྱི་འདུག་རང་འགྲེལ་དེ་འགལ་གྱི་འདུག་ལ་རེད་བ། ད་རྒྱུ་མཐུན་ལས་བྱུང་བ་མེད་ན་འགལ་གྱི་རེད་འོ་འདི་གཉིས་ལ་རྒྱུ་མཐུན་ལས་བྱུང་བ་ཡོད་རེད་ད་མདོར་བསྡུ་ན།

ད་རྒྱས་ལས་བྱུང་བ་དང་རྣམ་པར་སྨིན་པ་ལས་བྱུང་བ་འདི་གཉིས་ཡིན་ཙང་རང་གི་རིགས་འདྲའི་རྒྱུན་སྔ་མ་གཅིག་ཡོད་རེད། རང་གི་རིགས་འདྲའི་རྒྱུན་སྔ་མ་ལས་བྱུང་བ་ཡིན་ཙང་ག་རེ་རེད། རང་འགྲེལ་གྱི་གཞུང་འདི་དང་འགལ་གྱི་མི་འདུག། རང་འགྲེལ་གཞུང་ཁོ་རང་ག་རེ་སྡུག་བསྔལ་ལ་ཆོས་བཟོད་སྐད་ཅིག་དང་པོ་མ་གཏོགས་པའི་འདུས་བྱས་ཡིན་ན་རང་གི་རྒྱུ་མཐུན་གྱི་རྒྱུ་ལས་བྱུང་ཁྱབ་ཟེར་དགོས་རེད། ད་ང་ཚོ་སྒྲ་དང་དོགས་ཆོས་ཆོས་གླེང་བ་རེད་འདི་ལ་སྒྲ་ཆོས་ཅན་འོན་ཁྱོད་ཀྱི་རིགས་འདྲའི་རྒྱུ་ཡོད་པར་ཐལ་ཨང་ག་ཟེར་ན་སྡུག་བསྔལ་ཆོས་བཟོད་ཆོས་སྐད་ཅིག་དང་པོ་མ་ཡིན་པའི་འདུས་བྱས་ཡིན་པའི་ཕྱིར། ད་ཁ་ཅིག་རྒྱུ་མཐུན་གྱི་རྒྱུ་ཡོད་རེད། རིགས་འདྲའི་རྒྱུ་ཡོད་བ་མ་རེད་ད་དེའི་སྐྱེས་པ་ཅན་དེ་རུ་ཡོང་འདུག་རྒྱུ་མཐུན་གྱི་རྒྱུ་ཡོད་མཁན་ག་རེ་མེད།

སྡུག་བསྔལ་ཆོས་བཟོད་དང་པོ་སྐད་ཅིག་དང་པོ་མ་གཏོགས་ཟེར་དགོས་ཡང་མི་འདུག་སྡུག་བསྔལ་ཆོས་བཟོད་དང་པོ་ཡང་ག་རེ་ཡོད་རེད་ཉེར་ལེན་གྱི་རྒྱུ་ཡོད་རེད་བ། ཉེར་ལེན་གྱི་རྒྱུ་དེ་སྦྱོར་ལམ་ཆོས་མཆོག་ཆེན་པོའི་ཡེ་ཤེས་དེ་ཁོའི་ཉེར་ལེན་གྱི་རྒྱུ་རེད་བ། འདི་ལབ་དགོས་རེད། ད་གང་ལྟར་ཡང་ག་རེ་ཟེར་ན། རྒྱུ་མཐུན་གྱི་རྒྱུ་དང་རིགས་འདྲའི་རྒྱུ་ལ་ཅི་ལྟར་ཡང་ཁྱད་པར་མེད་པའི་ཚུལ་རེད། ག་རེ་ཟེར་ན་མཛོད་གནས་གཉིས་པའི་ནང། རྒྱུ་མཐུན་རྒྱུ་ནི་འདྲའོ་ལབ་བཤད་རེད། རྒྱུ་མཐུན་གྱི་རྒྱུ་ཟེར་བ་དེ་ག་རེ་རེད། འབྲས་བུ་དེ་དང་རིགས་འདྲ་བ་ཞིག་ལ་རྒྱུ་མཐུན་གྱི་རྒྱུ་ཟེར་བ་ལབ་བཤད།

ད་དེ་ནས་ག་ཟེར་ན། ཡིག་འབྲུ་ཀློག་མ་གོ་ཡིག་ཆུང་ནང་བཏིགས་ཟིན་འདི་ཡིག་ཆུང་ནང་བཏིགས་ཟིན་ཡོད་དུ་ཡོད་རེད་ད། ཐ་དད་པ་ཡོད་ན་ནི་ཕྱི་ཕྱི་རོལ་བ་ལ་ཡང། ཕྱིའི་རོ་ལ་ཡང་དབང་པོ་གཟུགས་ཅན་གྱི་རྒྱུན་དམིགས་པར་ཐལ་ཏེ་གཟུགས་ཀྱི་རྒྱུ་མཐུན་དམིགས་པ་བཞིན་ནོ་ད། རྒྱས་བྱུང་དང་ག་རེ་རེད། རྒྱུ་མཐུན་དེ་ལ་ཐ་དད་པ་ཡོད་ན་ད་དོན་ག་རེ་རེད། རྒྱས་བྱུང་དང་ག་རེ་རེད། རྒྱུ་མཐུན་གྱི་རྒྱུ་གཉིས་ཐ་དད་ཡོད་མ་རེད། ཐ་དད་པ་ཡོད་ན་ནི་ག་རེ་རེད།

རོ་ལ་རྒྱས་བྱུང་ནི་ཡོད་རེད། ད་ནམ་རྒྱུན་ང་རྒྱས་བྱུང་ནི་རྒྱུད་ཀྱིས་བསྡུས་པས་ཁྱབ་མ་ཁྱབ་བརྟག་ཞིབ་བཏང་དགོས་རེད་འདི་ནི་རྒྱས་བྱུང་ཡོད་རེད། ཁ་སང་ད་ཁོ་ང་ཚོ་རོ་འདི་དཔེ་ཅིག་ཤི་ཚར་བའི་རོ་འདི་དཔེ་ནས་ཁོ་ཚྭ་དང་མང་པོ་ཅིག་མཉམ་དུ་ཁོ་བསྡད་བཞིན་པ་ན་རོ་འདི་དཔེ་ཅིག་མ་རུལ་བ་ཅིག་ཁོ་བསྡད་ཀྱི་འདུག་ཨ། ཁ་ཅིག་ད་ཁ་སང་ཞུས་ཡིན་པ་དེ་ཨ་ར་དོན་འགྲུབ་ཅིག་ཡ་སྐྱིད་སྤོ་ཅིག་དེ་ཡ་མང་པོ་སྐད་ཀྱི་འདུག་ཟེར་གྱི་འདུག་ཨ་ར་དེ་སོ། ཨོ་ཀྱེ་འདི་ཁོང་ཁོ་རྒྱས་རྒྱས་ཡ་ཡོད་རེད་པ་ད་ག་རེ་ན་རྒྱས་བྱུང་གི་ཕུང་པོ་ཕུང་པོ་དེ་ཡོད་ཀྱང་རྣམ་སྨིན་གྱི་ཕུང་པོ་དེ་ཆད་ཚར་རེད་རྣམ་སྨིན་ཕུང་པོ་ནི་ག་རེ་ཡིན་ཁྱབ་རེད་རྒྱུད་ཀྱིས་བསྡུས་པས་ཁྱབ་རེད་པ། རྣམ་སྨིན་ག་རེ་ཟེར་ན།

ཨོ་འདུག་སེ་རེད། ག་ཚ་ང་ཚོས་རིམ་ཆེ་བ་འདུག་སེ་ག་རེ་སྐོར་སྐོར་ཟེར་བས་གར་གཅིག་པོ་རེད་མ་འོངས་པ་ལ་དམྱལ་བར་སྐྱེས་ནས་ལྕགས་ཀྱི་ཐོ་ལུམ་དང་ཁྲོ་ཆུ་ཁོལ་མ་ད་ང་ཚོ་ཇག་གི་ཚུལ་དུ་ཁྲོ་ཆུ་ཁོ་མོ་ལུག་རེད་འབའ་ལེ་དང་སྤྲེལ་མོ་འདུག་སེ་ཚབ་དེ་ག་རེ་ལྕགས་ཀྱི་ཐོ་ལུམ་མེ་འབར་བ་བླུག་རེད་ད་འོ་དེ་ལུས་རྒྱས་ཡག་ཡོད་མ་ལུས་གནོད་གི་རེད་བ། ཇ་ཇ་གི་ཚུལ་ཇ་དང་ད་ད་ལི་ཚུལ་དེ་ག་རེ་འགྲིག་རེད་ཟེར་ན། ཁྲོ་ཆུ་ཁོལ་མ་ཁྲོ་ཆུ་ཁོལ་མ་དེ་གར་པོ་རབས་དེ་ད་ལི་པའི་ཁུལ་བྱས་དེ་སླ་པོ་རབས་དེ་ཇ་ཡིན་པའི་ཆེད

དེ་གནོད་གི་རེད་བ། ལུས་ཚིག་འགྲོ་ཡག་དེ་འདྲ་རེད་མ་གཏོགས་པའི་ལུས་ཡག་རྒྱས་ཡག་ཡོད་བ་མ་རེད། ད་རྣམ་སྨིན་གི་ལུས་དང་རྒྱས་བྱུང་གི་ལུས་ལ་བག་ཙམ་མུ་བཞི་མུ་བཞི་ཡོད་མེད་ཟེར་དུས་ད་དམྱལ་བའི་ལུས་དེ་ག་རེ་ཟེར་ན་རྣམ་སྨིན་གི་ལུས་ཁོ་ན་རེད་མ་གཏོགས་དེ་ལས་ག་རེ་ཡོང་བ་རེད་རྒྱས་བྱུང་གི་ལུས་ཡོད་པ་མ་རེད་བ། གཉིས་ཆ་ཡིན་རྒྱུ་ཡོད་མ་རེད་ཨ། གཉིས་ཆ་ཡིན་རྒྱུ་ཡོད་མ་རེད། ད་གཉིས་ཆ་ཡིན་ངེས་ཟེར་ནས་གཉིས་ཆ་ཡིན་ཡིན་པ་དེ་བཞག་ཡ་མེད་འདུག་བ། ཡིན་པ་བཞག་ཡོད་མ་ད་དེ་ལྡན་མི་ལྡན་ཆ་ནས་བཞག་ཤེས་ན་འགྲིག་འདུག་བ། རྣམ་སྨིན་གི་ག་རེ་ཟེར་ན་ཕུང་པོ་ལྡན་ལ་རྒྱས་བྱུང་མི་ལྡན་གི་དམྱལ་བའི་དམྱལ་བ་པ་དེ་ཆོས་ཅན

སྤྱི་དང་ག་རེ་རྒྱུ་མཐུན་ལས་བྱུང་བ་འདི་ཡོད་བ་མ་རེད་ད་དཀའ་བ་ཡོད་སྣང་སྒྲ་ལ་ག་རེ་རྣམ་སྨིན་ལས་བྱུང་བ་མི་འདུག་བ་རྒྱས་ལས་བྱུང་ན་ཡོད་བ་མ་རེད། རྒྱུ་མཐུན་ལས་བྱུང་བ་ནི་ཕལ་ཆེར་གསུམ་ཀ་མེད་ཟེར་བ་སུ་ཆགས་འགྲོ་གི་འདུག་ཡིན་ནའི་རྣམ་པར་སྨིན་ལས་བྱུང་བ་གཅིག་པོ་མེད་དོ་མེད་གསུངས་འདུག་ཚིག་ཟིན་ན། འོ་ན་གདགས་པའི་བསྟན་བཅོས་ལས་ད་སྒྲ་ལ། སྒྲ་རྣམ་སྨིན་ལས་མ་བྱུང་ཟེར་ན་ཨ་ནི་བཅོམ་ལྡན་འདས་ག་རེ་ཟེར་ན་འོ་ལགས་སོ། གདགས་པའི་དང་གདགས་པའི་བསྟན་བཅོས་དང་འགལ་གི་འདུག་ཟེར་ད། དེ་བཞིན་གཤེགས་པའི་གསུང་སྒྲ་དབྱངས་ཀྱི་མཚན། གང་གིས་ཐོབ་པར་འགྱུར་བ་མཉན་པར་གྱིས། ཚིག་རྩུབ་དང་ནི་ཀྱལ་པ་རྣམ་སྤངས་ན། དེ་བཞིན་གཤེགས་པའི་མཚན་ནི་ཐོབ་པར་འགྱུར་ད་འདི་ག་རེ་ཟེར་ན། འོ་ལགས་རྣམ་སྨིན་ལས་བྱུང་བ་གསུང་གི་འདུག་བ། ཚིག་རྩུབ་པོ་སྤངས་དེ་ག་ནང་བཞིན་ངག་འཁྱལ་སྤངས་པ་ལ་བརྟེན་ནས་ཨ་ནི་བཅོམ་ལྡན་འདས་ཀྱི་བའི་གསུང་སྒྲ་དབྱངས་སྙན་པོ་འདི་བྱུང་ཟེར་འདུག་བ་གསུང་སྒྲ་དབྱངས་སྙན་པོ་འདི་སྔར་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཉམས་སུ་བླངས་པ་ལ་བརྟེན་ནས་ཚིག་རྩུབ་པོ་སྤངས་བ་དང་ཨ་ནི་ངག་འཁྱལ་སྤངས་པ་ལས་བྱུང་ཟེར་འདུག་བ་ད་འདི་ཡིན་ཙང་ག་རེ་རྣམ་པར་སྨིན་ལས་བྱུང་འདུག་བ་ད་ཚིག་རྩུབ་པོ་དང་ད་རེ་ངག་འཁྱལ་སྤངས་བ་ལ་སོགས་འདི་འདྲའི་ག་ས་ལས་འདི་ལས་བྱུང་འདུག་བ་བྱས་ཙང་ག་རེ། དགེ་བ་ཟག་བཅས་དང་ཨ་ནི་མི་དགེ་བ་ལས་བྱུང་འདུག་བ་དགེ་བ་ཟག་བཅས་ལས་བྱུང་གི་འདུག་བ་ད་ཡིན་ནི་ག་རེ་ཨ་ནི་རྣམ་སྨིན་ཆགས་འགྲོ་གི་འདུག་བ་ལབ་བ་ད་བཅོམ་ལྡན་འདས་ཀྱི་གསུང་དེ་ད་བཅོམ་ལྡན་འདས་ཀྱི་གསུང་དེ་སྒྲ་རེད་བ་འོ་འདི་ཟེར་བར་བཀོད། ད་དེ་བཞིན་གཤེགས་པའི་མཚན་ནི་ཐོབ་པར་འགྱུར་ཞེས་རྣམ་སྨིན་ལས་སྐྱེས་པར་བཤད་པ་དང་ད་འདི་ཁོ་རང་ལུང་འཁྱེར་དང། ལུང་ཕྲན་ཚེགས་ལས། སྙན་པ་བཟང་ལྡན་གྱི་ང་རོ་སྙན་པ་ཡང་སྔོན་སངས་རྒྱས་འཁོར་བ་འཇིག་གི་མཆོད་རྟེན་ལ་དྲིལ་བུ་ཕུལ་བ་དང། ག་རེ་ཟེར་ན་འོ་ལགས་སོ་ཁུ་བྱུག་ཏུ་སྐྱེས་པ་ན་སངས་རྒྱས་འོད་སྲུང་ལ་སེམས་དད་པས་སྐད་སྙན་པ་ཕྱུང་སྟེ།

ད་ཁོས་བཀས་བཀོད་དོན་ལ་མི་ཆ་ཚང་པའི་རང་དབང་མེད་པ་ཞིག་གི་འདུ་འགྲོ་ཡ་དེ་འདྲ་བྱུང་དགོས་ཡོད་ཟེར་བྱས་ཙང་ད་ཁོ་ཚོ་ག་རེ་སྒྲུབ་འདུག་ཁོའི་ག་རེ་ཟེར་ན་སྐད་སྙན་པོ་དེ་སྔར་མཆོད་རྟེན་ག་མཆོད་རྟེན་དེ་ལ་དྲིལ་བུ་གསེར་གྱི་དྲིལ་བུ་ཅིག་ཕུལ་བའི་རྣམ་སྨིན་གྱི་འབྲས་བུ་རེད། བྱས་ཙང་ད་ཁོ་རང་གིས་པའི་ཅིག་མཆོད་རྟེན་བཞེངས་ཡོང་དུས་གང་ལྟར་པའི་ཅིག་བསམ་བློ་འདྲ་མིན་བཏང་སྡུག་ཅག་ཞེ་པོ་ལབ་ན་དེ་ལབ་པ་དེ་འདི་རྣམ་སྨིན་དེ་ལ་ག་རེ་ལུས་སྡུག་པོ་ཅིག་ལེན་ཡས་རེད། ད་གང་ལྟར་ཡང་ང་ཚོ་ག་རེ་སྒྲུབ་འདུག་ཁོའི་སྐད་སྙན་པོ་འདི་སྔར་མཆོད་རྟེན་འདི་ལ་དྲིལ་བུ་ཕུལ་བའི་བསོད་ནམས་ཀྱི་ལས་ཞིག་འདུག་ཨ། དེའི་ལས་དེའི་འབྲས་བུ་ཡིན་ཙང་ཁོ་རྣམ་སྨིན་གི་འབྲས་བུ་རེད་དེ་དང་འགལ་གི་འདུག་ཁོས་འདི་ལབ་པ་རེད་ད། ང་ཚོའི་ལུང་འཁྱེར་སྟེང་ཡིན་འདི། འོ་དུ་ཞེས་སྐད་སྐད་སྙན་པོ་ད་འདིར་རྣམ་སྨིན་དུད་འགྲོའི་ཡོང་སྒོ་ཡོད་ཟེར་བ་བས། རེད་བ། དུད་འགྲོའི་ལབ་དེ་ང་ཚོའི་འདི་རུ་ཡོང་གི་འདུག་ཨ་ག་རེ། ཨ། གྲྭ་ཚང་དུ་མ་ལེགས་རེ་བསྐུལ་དུས་ག་ག་རེ་ད་དུད་འགྲོའི་ཅིག་དཀོན་མཆོག་གསུངས། དུད་འགྲོའི་ཅིག་ག་རེ་བསྐུལ་དགོས་ན་དུད་འགྲོའི་ཅིག་མ་གོ་དུད་འགྲོ་བྱས་ཏེ་ཟེར་བྱས་པས་ན་ཇོ་མོ་སྙན་པ་བཟང་དེ་འདྲ་བརྒྱད་ཡ་མྱོང་བ་རེད་བ། ད་སྙན་པ་བཟང་ལྡན་དུ་ཡི་ཨོ་ཟེར་དུ་བ་སྐད་སྙན་པོ་རེ་དུ་བ་ད་ང་ཚོ་སྐད་སྙན་པོ་མེད་མདོག་སྙན་པོ་ཆ་ཚང་སྡུག་ཆ་ཞིག་ཁྱེད་ནི་དཔེ་ཟ་རེ་བ། སྐད་སྙན་པོ་བྱུང་དེས་སྐོར་བ་བྱས་པའི་རྣམ་སྨིན་ད། སྐད་སྙན་པོ་བྱུང་དེས་ད་སྐོར་བ་ཁོས་དེ་སྐད། ཅིག་བྱས་ཨ་ནི་དེ་ནས་ག་སེ་ན་སྐོར་བ་བྱས་པའི་རྣམ་སྨིན་ལས་བྱུང་བ་ཞེས་པ་འགལ་ལོ་ད་དྲིལ་བུ་ཕུལ་བ་ད་ག་རེ་རེད། ད་གཙོ་བོ་དྲིལ་བུ་ཕུལ་བ་རེད་དྲིལ་བུ་ཕུལ་ཨ་ནི་དེ་ནས་མཆོད་རྟེན་འདིར་སྐོར་བ་བརྒྱབ་ཟེར་ན་དེ་གཉིས་ཀྱི་འབྲས་བུ་དེ་ལས་ག་རེ་རེད། ཁོས་སྐད་སྙན་པོ་དེ་བྱུང་བ་འགལ་གི་འདུག་ད་དེ་རྣམ་སྨིན་ལས་བྱུང་བ་རེད་པས་གྲུབ་གོ་རེ་ད། འགལ་ལོ་ཞེ་ན་ད་འདི་ལ་ཟེར་ད་ཉི་འོག་བྱེ་བྲག་སྨྲ་བ་རྣམས་ཀྱིས་ལན་རྒྱག་འདུག་བ་ཉི་འོག་བྱེ་བྲག་ཏུ་སྨྲ་བ་རྣམས་ནི་ལས་དེ་དག་ལས་རྣམ་སྨིན་གྱི་བདག་ཉིད་དུ་འབྱུང་བ་དག་གྲུབ་ལ་ད་དེ་ཅི་ག་ཟེར་ན་བརྒྱུད་པ་གསུམ་པ་དང་བརྒྱུད་པ་ལྔ་པ་སེལ་བྱེད་བར་དག་འདི་ལས་དེ་དག་ག་ཟེར་ན་ལས་དེ་དག་ལས་རྣམ་སྨིན་གྱི་བདག་ཉིད་གྲུབ་ལས་དེ་དག་དབང་གིས་ག་གྲུབ་རེ་རྣམ་སྨིན་གྱི་བདག་ཉིད་དུ་འབྱུང་བ་དག་གྲུབ་ལ་དེ་འདྲའི་འབྱུང་བ་དེ་ལས་ནི་ག་རེ་རེ་གསུང་ཚངས་པའི་དབྱངས་ལྟར་སྙན་པ་འབྱུང་བས་བརྒྱུད་པ་གསུམ་པ་ཡིན་པ་ཞེས་བྱ་བ་དེར་བརྒྱུད་པ་གསུམ་པ་རེ

རྣམ་པར་སྨིན་ལས་འབྱུང་བ་སྐྱེ། འབྱུང་བ་དེ་ལས་རྒྱས་བྱུང་སྐྱེ། རྒྱས་བྱུང་དེ་ལས་རྒྱུ་མཐུན་སྐྱེ། རྒྱུ་མཐུན་དེ་ལས་ག་རེ་སྐྱེ་རེ་ཨན་གསུང་ཚངས་པའི་དབྱངས་ཚངས་པའི། ཚངས་དབྱངས་འབྱུང་བའི་ཕྱིར་བརྒྱུད་པ་ལྔ་པ་ཡིན་ནོ་ཞེས་ཟེར་ཏེ། ད་གང་ལྟར་ཀྱང་ཁོང་ཚོས་པའི་ཆེད་ཀྱི། བརྒྱུད་པ་ལྔ་པ་དང་བརྒྱུད་པ་གསུམ་པ་ལ་བརྟེན་ནས་ག་རེ་མ་ཡིན་པ་གྲུབ་འདུག་རྣམ་སྨིན་ལས་བྱུང་བ་མ་ཡིན་པ་གྲུབ་འདུག། རྣམ་སྨིན་ལས་བྱུང་ཟེར་དུས་ང་རྣམ་སྨིན་ཁོ་རང་རྒྱུ་བྱས་པ་ལ་བྱུང་གོ་རེ་ད་དང་པོ་རྣམ་སྨིན་བྱུང་དེ་ནས་འབྱུང་བ་བྱུང། དེ་ནས་གར་ཟེར་ན་གཞན་ལས་ཚངས་པའི་དབྱངས་བྱུང་བ་བརྒྱུད་པ་གསུམ་པས་ན་བརྒྱུད་པ་ལྔ་པ་དེ་ནས་དང་པོ་གར་ཟེར་ན་ལས་བྱུང་ལས་དེ་ལས་རྣམ་སྨིན་བྱུང་རྣམ་སྨིན་དེ་ལས་རྒྱས་བྱུང་བྱུང་དེ་ལས་གར་ཟེར་ན་རྒྱུ་མཐུན་བྱུང་དེ་ལས་གསུང་ཚངས་པའི་དབྱངས་བྱུང་དུ་བ་ས་ད་འདུག་དེས་ན་བར་ག་ལ་ཡོད་པའི་ཅིག་རྣམ་སྨིན་ཁོ་རང་ལ་དངོས་སུ་མ་བྱུང་ཞིང་བར་དེ་བརྒྱུད་པ་མང་པོ་ཞིག་བརྒྱུད་ཡོང་གི་འདུག་བ་ས་དེ་ཡིན་ཙང་ག་རེ་རྣམ་སྨིན་ལས་བྱུང་ཟེར་གྱི་མ་རེད། ད་ཕལ་ཆེར་དངོས་ཀྱི་རྒྱུ་ལྟ་བུ་ཅིག་གོ་དགོས་སྲིད་རྣམ་སྨིན་རྒྱུ་རེད་ཟེར་དུས་འོང་ལ་ཡིན་གཅིག་མིན་གཅིག་གོ་དངོས་རྒྱུ་ལྟ་བུ་ཅིག་གོ་སྲིད་དེ་ཡང་གོ་ཡང་ང་ཚོར་གོ་ཡོང་མ་རེད་པ། གཉིས་ཀ་ལྟར་གཉིས་ཀ་ལྟར་ན་ཡང་དེ་དག་ལས་བརྒྱུད་ནས་བྱུང་བས་དེ་ལྟར་བཤད་ཡིན་ནི་ད་ལྟའི་ཚུལ་དང། གཉིས་ཀ་ལྟར་ན་ཟེར་དུས་འོང་ལ་ཉི་འོག་པ་དང་ག་རེ་ཁ་ཆེ་ག་རེ་བྱེ་བྲག་སྨྲ་བ་གཉིས་ཀའི་ག་རེ་གཉིས་ཀ་ལྟར་ན་ཡང་དེ་དག་ལས་བརྒྱུད་ནས་བྱུང་བས་དེ་ལྟར་བཤད་ཀྱི་དངོས་སུ་མ་ཡིན་དངོས་སུ་ནི་མ་ཡིན་ཏེ། བརྒྱུད་ནས་བྱུང་བ་ཡིན་ཙང་ག་རེ་རྣམ་སྨིན་ལས་བྱུང་བ་ལ་ཞེས་མིང་བཏགས་དངོས་སུ་རྣམ་སྨིན་ལས་བྱུང་བ་དེ་མ་རེད། ད་མདོ་དོན་བརྒྱུད་པ་མང་པོ་ཅིག་བརྒྱུད་ནས་ཁོ་རྣམ་སྨིན་ལས་འདུག་ཟིན། བརྒྱུད་རིམ་འདོན་སྤྲོད་ཡོང་ཕྱིར་ན་ཁོ་རྣམ་སྨིན་ལས་བྱུང་བ་ལ་ཞིག་ཅི་ལ་འགོག་དངོས་སུ་རྣམ་སྨིན་ལས་བྱུང་བ་མ་རེད། ད་མདོ་དོན་རྣམ་སྨིན་ལས་བྱུང་བ་མ་ཡིན་པ་དེ་གྲུབ་ཀྱི་ཡོད་ས་རེད། འོ་ལགས་སོ། དངོས་སུ་དངོས་སུ་མ་ཡིན་ཏེ། དེ་ནི་འདོད་པ་ཙམ་གྱིས་མི་འབྱུང་བའི་ཕྱིར། ད་ག་རེ་ཟེར་ན། འོ་དེ་འདྲའི་ག་ཟེར་ན། རྣམ་སྨིན་ལས་དངོས་སུ་བྱུང་བ་ཡིན་ན་གོ་ག་རེ་རེད། འདོད་པ་ཙམ་གྱིས་མི་འབྱུང་བ་ཞིག་གོ་དགོས་རེད་བ། སྒྲ་ནི་ག་རེ་ཟེར་ན་འདོད་པ་ཙམ་གྱིས་འབྱུང་དགོས་འདུག་བ་ད་འདི་གསུངས་གོ་རེད། དེ་ནི་འདོད་པ་ཙམ་གྱིས་མི་འབྱུང་བ་དང་ཆད་ནས་མཚམས་མི་སྦྱོར་བར་ཐལ་བའི་ཕྱིར། འོ་དེ་རེད། ད་སྒྲ་འདི་ག་རེ་ཆད་ཆད་ཀྱི་མཚམས་སྦྱོར་ཡོད་རེད་ཟེར་གི་འདུག་བ་སྒྲ་འདི་ག་རེ་ཆད་ཀྱི་ཆད་ཀྱི་མཚམས་སྦྱོར་ཡོད་རེད་བ་རྣམ་སྨིན་ཡིན་ན་རྒྱུན་ཆད་མཚམས་སྦྱོར་ཡོད་མ་རེད་བ་ད་ང་ཚོ་ག་ཟེར་ན་ཅིག་ཕུང་པོ་ཞིག་གཏུབ་དུས་གོ་ལ་ཕུང་པོ་དེ་ཕལ་ཆེར་དེ་རྣམ་སྨིན་གྱི་ཕུང་པོ། རྣམ་སྨིན་ཕུང་པོ་ཆགས་མ་རེད་གཏུབ་ཚར་དུས་གོ་རྣམ་སྨིན་ཕུང་པོ་མ་ཡིན་པ་ཆགས་ཚར་རེད་བ་ད་ཚུར་མཐུད་དུས་ག་ལ་གོ་ཡང་གོ་ག་རེ་ན་གོ་ཅིག་རྒྱས་བྱུང་གི་ཕུང་པོ་དེ་ཕྲད་དུས་ག་ཡང་རྣམ་སྨིན་ཆགས་འགྲོ་ཡ་ཞིག་འདུག་བ་མི་འདུག་གཏུབ་ཚར་བ་གཉིས་ཀ་ག་རེ་དུམ་བུ་གཏུབ་ཡ་ཡོད་མ་རེད་ལབ་སོང་ད་སྒྲ་ག་རེ་དུམ་བུ་གཏུབ་ཆགས་འགྲོ་ཡ་འདུག་བ་དེ་གཅིག་ཆད་ཡང་འདུག་ཆད་པར་ཆད་ཀྱི་ཆད་ཀྱི་འགྲོ་ཡག་འདུག་ག་རྣམ་སྨིན་ཡིན་ན་ག་རེ་ཡོད་མ་རེད་རྒྱུན་ཆད་ཆད་ཡོད་མ་རེད་བ་དེ་ཟིག་ཡོད་ཟེར་རེད། ད་གང་དང་ཡང་འདོད་པ་ཙམ་གྱིས་བྱུང་བ་མ་རེད། ད་ག་ནང་བཞིན་ག་རེད་ཨ་ནི་ག་རེ་ཆད་ནས་མཚམས་སྦྱོར་བ་དེ་མ་རེད་སྒྲ་དེ་ག་འདོད་པ་ཙམ་གྱིས་བྱུང་བ་རེད་འདུག་ག་ཆད་ནས་ག་རེ་མཚམས་སྦྱོར་བ་དེ་རེད་འདུག་ག་འདུག་ཟེར་རེད་ད་ང་ཚོ་སྐད་ཅིག་འདྲ་ཡོད་འདུག་ག་ལ་གང་རེད་ཀྱི་སྐད་འདུག། ད་ནི་ང་ཚོ་ཝིང་ཟེར་གོ་གི་འདུག་ཨ། ཡིན་ནའི་སྒྲ་དེ་ནས་ཚུར་ཡོང་གི་ཡོད་ཡིན་ང་རང་ཨ་མཆོག་བར་ལ་མ་སླེབས་བར་དུ་དུམ་དུམ་དུམ་དུམ་དུམ་ཆད་ཀྱི་ཆད་ཀྱི་ཡོང་གི་རེད་ཟེར་འདུག་ཨ། སྒྲ་སྔ་མ་དེ་གཉིས་པ་དེ་ལ་པཱས་གཉིས་པ་དེ་ལ་གསུམ་པ་གསུམ་པ་དུ་པཱས་ཀྲིག་གེ་ཀྲིག་གེ་ཀྲིག་གེ་ཡོང་གི་ཨ་ང་ཚོ་ཨ་མཆོག་གོ་གི་རེད་ཟེར་མ་འདུག་ང་ཚོའི་ཨ་མཆོག་ལ་ཝིང་ས་ཁབ་ཏུ་གོ་བའི་སྣང་བ་ཤེས་ཀྱི་འདུག་ཨ་ཡིན་ན་འདི་མ་རེད་ཟེར་གྱི་འདུག་ཨ། གངས་རི་ད་དུང་རུ་བ་དུང་དུང་དུང་ག་ལ་ཨ་གངས་རི་སྒྲ་སྔ་མ་དེ་དེ་ཨ་ཅིག་རྒྱུན་ཆད་ཨ་གངས་ཨ་དེ་ནས་གཉིས་པ་དེ་སྤྲད་གཉིས་པའི་གསུམ་པ་སྤྲད་གསུམ་པ་དེ་དུ་ཀྲེ་གེ་ཀྲེ་གེ་ཨ་ད་མ་དེ་ང་ཚོ་ཡོང་བར་བས་རྒྱུན་ཆད་ཆད་ཆད་གེ་འགྲོ་གི་ཟེར་གྱི་འདུག་ཨ་དེ་རེད། རྒྱུན་ཆད་ཀྱི་ཆད་ཀྱི་འགྲོ་བ་རེད། ཨོ་འདི་ལབ་ཀྱི་འདུག་ཨ། ད་ང་ཚོ་ག་རེ་ནས་སྒྲ་ག་རེ་ནས་ཅིག་སྒྲ་ཡོང་དུས་ཁོ་རླུང། བེད་ཅིག། འདུག་ང་ཚོ་ཨ་མཆོག་གོ་ཡོང་དུས་ཁོ་སྒྲ་ཁོ་ཝང་ཟེར་ནས་ཁོ་རྡོག་རྡོག་རེད་གཅིག་མ་གཏོགས་གོ་གི་མི་འདུག་ཨ་དེ་ཡིན་སྲིད་མ་རེད་ཏིག་ཏིག་ཏིག་ཏིག་ཡོང་གི་རེད་གང་ཟེར་ན་ཐག་རིང་ཐུང་སྤངས་པའི་སྒྲ་དེ། ཅིག། སྔ་ཕྱི་གོ་ཡག་གི་རིམ་པ་བྱུང་གི་འདུག་ཨ་ཐག་ཉེ་ས་དེ་ལ། སྔོན་ལ་གོ་ཡག་ཅིག་དང་ཐག་རིང་ས་དེ་ལ།

རིག་གྲྭ་ཆེན་མ་ཡོད་པས་རྒྱུ་མཐུན་ལས་བྱུང་བ་ཡང་ཡོད་དོ། ད་འདིའི་ནམ་གྱི་ལུང་གི་འབྲུ་ཐང་ཡོད་ན་མེད་ན་འདི་རེད་ད་འདི། རིགས་འདྲ་ཕྱི་མ་ཡོད་པས་རྒྱུ་མཐུན་ལས་བྱུང་བའང་ཡོད་དོ་ཞེས་བྱ་བ་ཤེས་སོ་སི་ཏོང་བ་ཏང་རང་འགྲེལ་གྱི་ཚིག་དེ་ཕལ་ཆེར་དག་སྣང་ཡིན་པས་སོར་བཞག་སོང་སྡུག་བསྔལ་ཆོས་བཟོད་མ་གཏོགས་པའི་སྐད་ཅིག་དང་པོ་མ་གཏོགས་པའི་གཞན་འདུས་བྱས་ནི་རྒྱུ་མཐུན་མ་བྱུང་བ་གང་ཡང་མེད་དོ། ད་ནམ་རྒྱུན་ཡིན་ན་སྒྲ་ལ་རིགས་རྒྱུན་མེད་ཟེར་གི་རེད་པ། ད་ལམ་ཟེར་དུས་སུ་སྒྲ་ལ་རིགས་རྒྱུན་རྒྱུན་མེད་དེ། དུས་ཀྱང་བུམ་པ་ལས་ཐུང་ཡོང་ཕྱིར་གཞན་སེམས་ཁ་ལོ་དུ་འདྲུ་ཡོང་རེད་པ། ད་མང་པོ་ཡོངས་གྲགས་གོ་རེད་སྒྲ་ལ་རིགས་རྒྱུན་རྒྱུན་མེད་པ་འདི་ཡོངས་གྲགས་རེད། རིགས་རྒྱུན་གོ་རེ་ཡོང་བ་མ་རེད། ད་ནང་བཞིན་ཞིབ་ལྟ་དང་སྒྲ་སྐད་སྔ་མ་དེ་སྐད་ཆད་གསར་པ་རེ་རྒྱུན་འདུག་ན་སྔ་མ་དེ་ཕྱི་མའི་རིགས་རྒྱུན་འགྲོ་སྟངས་གོ་རེ་ཡོང་བ་མ་རེད། སྔ་མ་དེ་ཕྱི་མའི་རྒྱུན་གོ་རེ་ཆགས་ཀྱི་མི་འདུག་བ་ད་འདིར་ད། མགོ་བཙན། ཐབས་ཀྱི་ཐབས་ཀྱི་ཡོང་བ་རེད་དེ་ན་དཔེར་ན་ཁང་དུང་དུང་ཞེས་ར་བ་དུང་དུང་དེ་འདྲའི་ཁང་གཙང་པོའི་སྒྲ་ཞོར་རེ་བ་དེ་ཆད་ཨ་འདི་འདྲའི་སྒྲ་ཁོ་རང་སྒྲ་ནག་རེ་འདི་གཉིས་པོ་དེ་ལས་བག་ཅིག་ག་རེ་ཕོག་གི་ཕོག་གི་འགྲོ་ཤེས་རེ་ཅི་ཙམ་མ་གཏོགས་ཁོ་གཉིས་རྒྱུན་ཁོ་རང་སྔ་མ་སྔ་ཕྱི་ཆགས་ཀྱི་ཡོད་མ་རེད་རྒྱུན་སྔ་ཕྱི་མ་ཆགས་བྱས་ཨ་ཁོ་འགག་ཨ་སྒྲ་གསར་པ་ཅིག་ཨ་ཁོ་འགག་སྒྲ་གསར་པ་ཅིག་ཁོ་འགག་སྒྲ་གསར་པ་ཅིག་དུས་སུ་ཡོང་ཡོང་དུས་ང་ད་སྔ་མ་དེ་ཁོ་རྒྱུན་ཁོ་རང་ཆགས་ཀྱི་མི་འདུག་བ་རྒྱུན་མ་ཆགས་ཁོ་གཉིས་སྒྲ་དག་ཡིན་པ་གཅིག་པུ་རེད་ཡིན་ན་ག་རེ་ཆགས་ཀྱི་མི་འདུག་རྒྱུན་ཆགས་ཀྱི་མི་འདུག།

ད་རྒྱུ་མཐུན་བྱུང་བ་ཡོད་རེད་གསུངས་དེར་དེའི་ཕྱིར་ལུས་རྒྱས་པ་ན་རྒྱས་ལས་བྱུང་བ་དང། གང་ཟེར་ན་རིགས་འདྲ་ངེད་རྒྱས་བྱུང་དང་པོ་ངེད་སྒྲ་ལ་རྒྱས་བྱུང་མེད་ལབ་ཟེར་དང། མང་པོ་ལབ་དུས་སྒྲ་ལ་རྒྱས་བྱུང་ཡང་འདུག་རྒྱུ་མཐུན་ལས་བྱུང་བ་འདུག་ད་ག་རེ་མི་འདུག་རྣམ་སྨིན་ལས་བྱུང་བ་དེ་ཡོད་མ་རྣམ་སྨིན་ཡིན་ན་ག་རེ་འདོད་པ་ཙམ་གྱིས་བྱུང་བ་མ་ཡིན་པ་ཨང། ཆད་ནས་མཚམས་མི་སྦྱོར་བ་དགོས་སྒྲ་ལ་ག་རེ་འདོད་པ་ཙམ་གྱིས་བྱུང་བ་རེད་ཨང་ཆད་ནས་མཚམས་སྦྱོར་ཡག་འདུག་ཨང་ཨོ་དུ་ཟེར། ཡག་དེ་རྗེས། ད་རྒྱུ་མཐུན་ལས་བྱུང་རྣམ་སྨིན་སྐྱེས་ཐོགས་པ་མེད་བརྒྱད་གཞན་རྣམ་གསུམ་ད་ག་ཚད་ཕྱིན་ཚར་ཟེར་ན་དབང་པོ་ལྔ་དང་སྒྲ་ཕྱིན་ཚར་སོང་ད་ཁམས་བཅོ་བརྒྱད་ནང་གི་ག་ཚད་དྲུག་ཕྱིན་ཚར་རེད་ད་ག་ཟེར་ན་རྒྱུ་མཐུན་ལས་བྱུང་རྣམ་སྨིན་སྐྱེས་ཐོགས་པ་མེད་བརྒྱད་ད་རྒྱུ་མཐུན་དང་རྒྱུ་མཐུན་ལས་བྱུང་བ་དང་རྣམ་སྨིན་ལས་བྱུང་བ་གཉིས་ཀ་ཡིན་གྱི་དེ་ལ་ག་རེད་ཐོགས་མེད་ཁམས་བརྒྱད་རེད་ཐོགས་མེད་ཁམས་བརྒྱད་ཟེར་དུས་གང་ལ་རྣམ་ཤེས་ཀྱི་ཁམས་བདུན་བྱས། འདིའི་སྒང་ལ་ཆོས་ཁམས་ཕྱོགས་གཅིག་རྒྱབ་དགོས་ཡོད་ཟེར་རེད་རྣམ་ཤེས་ཁམས་བདུན་བྱས་རེད་བ། ཆོས་ཁམས་ཆོས་ཁམས་ཕྱོགས་གཅིག་རྒྱབ་འདི་ལ་ག་རེ་ཟེར་ན་ཐོགས་མེད་ཀྱི་ཁམས་བདུན་ཟེར་དེ་ཚང་མ་ཐོགས་ཐོགས་མེད་རེད་བ། ཐོགས་བཅས་ཁམས་ག་ཚད་ཡོད་རེད་ཐོགས་བཅས་བཅུ་རེད་བ་ད་ལྷག་མ་ཐོགས་མེད་ཁམས་ག་ཚད་འདུག་བརྒྱད་འདུག་བ་དེ་སྲིད་གོ་ཟེར་རེད། ཐོགས་པ་མེད་པ་བརྒྱད་བྱས་གཞན་རྣམ་གསུམ་གཞན་དེ་ལ་གཟུགས་དྲི་རོ་རེག་བྱ། ཨོ་བཞི་རེད་སྒྲ་ཕར་བུད་ཚར་རེད་བ་གཞན་རྣམ་གསུམ་གཞན་དེ་ལ་ག་ཚད་ཡོད་རེད་གཟུགས། དྲི། རོ། རེག་བྱ། དེ་ལ་ཡང་རྣམ་པ་གསུམ་ཡོད་ད་དེ་ལ་རྒྱས་བྱུང་ཡོད་རེད་ད། ཐོགས་མེད་ཁམས་བརྒྱད་དེ་ག་རེ་ཡོད་མ་རེད་རྒྱས་བྱུང་ལས་བྱུང་བ་ཡོད་མ་རེད་ད། རྒྱུ་མཐུན་ལས་བྱུང་བ་རྣམ་པར་སྨིན་ལས་བྱུང་བ་ནི་སེམས་ཁམས་བདུན་དང་ཆོས་ཁམས་དེ་ཐོགས་མེད་ཐོགས་པ་མེད་པ་བརྒྱད་པོ་དེ་ཡིན་དེ་དག་ཡིན་ཏེ་ཐོགས་མེད་ཁམས་བརྒྱད་པོ་ཁོ་རྒྱུ་མཐུན་ལས་བྱུང་བ་རེད་རང་རང་གི་རྒྱུ་མཐུན་སྔ་མ་ཡོད་རེད་པ་སྐལ་མཉམ་ལས་བྱུང་བ་རེད་ཨོ་དེ་རེད། སྐལ་མཉམ་ལས། རྒྱུ་མཐུན་ལས་བྱུང་བ་ཡིན་ཏེ། སྐལ་མཉམ་དང་ཀུན་འགྲོའི་རྒྱུས་བསྐྱེད་པའི་ཕྱིར་སྐལ་མཉམ་དང་ཀུན་འགྲོའི་རྒྱུ་ལས་བསྐྱེད་པ་ཡིན་ཙང་རྒྱུ་མཐུན་ལས་བྱུང་བ་རེད། རྣམ་སྨིན་གྱི་རྒྱུས་བསྐྱེད་པ་ད་ཡིན་པའི་རྒྱུ་མཚན་ག་རེ་རྣམ་སྨིན་ལས་བྱུང་བ་རེད་ད་དེ་དག་ག་རེ་ཟེར་ན་རྒྱས་ལས་བྱུང་བ་མ་ཡིན་ཏེ། རྒྱས་ལས་བྱུང་བ་ལ་དབང་པོ་ལྟར་གང་ཡང་སྲུང་བྱེད་ཀྱི་གོ་འཁོར་བ། རྒྱས་བྱུང་ནི་མེད་དེ་བརྒྱད་པོ་དེ་དག་བསགས་པ་མི་གནས་པའི་གཟུགས་ཅན། རྒྱས་པ་མེད་པས་ད་རྣམ་ཤེས་ལ་རྒྱས་བྱུང་ཟེར་བྱ་ཡོད་མ་རེད་བ། རྣམ་ཤེས་རྒྱས་མི་རྒྱས་ཐ་སྙད་ཡོད་མ་རེད་བ་འདིར་བཤད།

དྲི་རོ་རེག་བྱ་བཞི་འདུག་བ། དྲི་རོ་རེག་བྱ་བཞི་ལ་ག་རེ་ཡོད་མ་རེད། རྣམ་སྨིན་ལས་བྱུང་བ་ཡོད་མ་རྣམ་སྨིན་རྒྱུད་ཀྱིས་བསྡུས་པས་ཁྱབ་རེད་བ། ད་ག་ནང་བཞིན་རྒྱས་ལས་བྱུང་བ་ཡོད་མ་རེད། ད་རྒྱས་བྱུང་ཡིན་ན་ག་རེ་མི་ཁྱབ་རེད་རྒྱུད་ཀྱིས་བསྡུས་པས་ཁྱབ་རེད་ནམ་རྒྱུན་ཡོངས་གྲགས་ད་ལྟར་མཆིམས་མཛོད་ག་རེ་ཡིག་ཆུང་ན་ག་རེ་རེད། ཤི་བའི་རོ་ལ་ག་རེ་རྒྱས་བྱུང་ཡོད་ས་ཡི་འདུག་བ་དེ་རྣམས་དང་སེ་བཏང་དགོས་རེད་ཡིག་ཆུང་ན་འདུག་བ་ཡིན་ན་མཆན་དེ་འདིས་ཁུངས་བཙན་པ་བྱེད་དགོས་རེད། དབང་པོའི་ཚོགས་པ་ན་ཡོད་པ་དག་རྣམ་པ་གསུམ་དང་ཕྱི་རོལ་གྱི་ག་རེ་ཟེར་ན། དག་ཅིག་རྒྱུད་ཀྱིས་མ་བསྡུས་པ་དེ་ལ་ག་རེ་རེད། རྒྱས་ལས་རྒྱུ་ལས་རྒྱུ་མཐུན་ལས་བྱུང་བ་མ་གཏོགས་ག་རེ་བཞག་མ་སོང་རྣམ་སྨིན་ལས་བྱུང་བ་དང་རྒྱས་ལས་བྱུང་བ་འདི་བཞག་མ་སོང།

དེ་ཡང་ག་རེ་ཟེར་ན། རྣམ་སྨིན་ལས་བྱུང་བ་རེད་རྒྱས་ལས་བྱུང་བ་རེད་ད་ག་ནང་བཞིན་རྒྱུ་མཐུན་ལས་བྱུང་བ་གསུངས་པ་ཡང་རེད། ད་རྣམ་པར་སྨིན་ལས་མ་བྱུང་བ་དེ་ག་རེ་བྱ་རེད་སྒྲ་དེ་བཞག་ད་དེ་མ་གཏོགས་པའི་ཐོགས་མེད་ཀྱི་ཁམས་བརྒྱད་པོ་འདི་རྒྱུ་མཐུན་ལས་རྣམ་སྨིན་ལས་བྱུང་བ་རེད་རྒྱས་ལས་བྱུང་བ་མ་རེད། རྒྱས་ལས་བྱུང་བ་ཡིན་པ་ལ་ཨ་རྡུལ་དུ་མ་བསགས་པ་ག་རེ་ཟེར་ན། རྒྱས་པ་ཅིག་དགོས་རེད་ཁོ། གཟུགས་ཅན་གྱི་ད་ཁམས་མར་བར་དུ་བྱས། ད་དེ་ནས་ལྷག་མ་ག་རེ་གཟུགས་དྲི་རོ་རེག་བྱ་བཞི་ལ་གསུམ་ཡོད་རེད། རྒྱུད་ཀྱིས་བསྡུས་པ་དབང་པོའི་ཚོགས་པ་ལ་ཡོད་པ་དེ་གསུམ་ལ་གསུམ་ག་བྱས། རྒྱུད་ཀྱིས་མ་བསྡུས་པ་དེ་གསུམ་ལ་རྒྱུ་མཐུན་ལས་བྱུང་བ་ཁོ་ན་རེད། ཐུགས་ལབ་དེར་བ།

དབང་ཉིད་དངོས། དབང་ཤེས་ངོ་བོ་ཉིད་རྟོག་ཡིན་ཀྱང་དབང་ཤེས་དངོས་གཉིས་པོ་དེ་ངོ་བོ་ཉིད་ཀྱི་རྟོག་པ་ཡིན་ཀྱང་ངེས་རྟོག་དང་རྗེས་དྲན་གྱི་རྟོག་པ་མ་རེད། བྱས་ཙང་མདོའི་ནང་ལ་ག་རེ་རྟོག་པ་མ་རེད་རྟོག་བྲལ་གསུངས་པ་འདི་ག་རེ་ག་བ་དགོངས་རེད་ངེས་རྟོག་དང་རྗེས་དྲན་གྱི་རྟོག་བྲལ་དུ་སོང་བ་ལ་དགོངས་ནས་ཨང་རྟོག་བྲལ་གསུངས་རེད་མ་གཏོགས་སྤྱིར་བཏང་ངོ་བོ་ཉིད་ཀྱི་རྟོག་པ་དང་བྲལ་བ་མ་རེད་ངོ་བོ་ཉིད་རྟོག་པ་དང་བཅས་པ་རེད་ཐུགས་རྗེ་རེད། ད་རྫས་བརྒྱད་རྡུལ་མིན་བསགས་རྡུལ་ཆུང་ད་འདི་འདིའི་སྐབས་སུ་ཡིན་ཟེར་རེད། གཟུགས་ཅན་བཅུ་ནི་བསགས་པའོ་བསགས་པའི་ཁམས་སྐབས་སུ་བྱེད་དུས་གང་ལ་རྫས་བརྒྱད་རྡུལ་མིན། ད་རྫས་རྡུལ་རྫས་བརྒྱད་ཀྱིས་བསྡུས་པའི་གོང་བུ་ཇི་ལྟ་བ། རྡུལ་རྫས་བརྒྱད་ཀྱིས་བསྡུས་པའི་གོང་བུ་འདི་ག་རེ

བོང་ཚོད་ཆུང་གི་རེད་སྐད་ཅིག་འདི་རེད། ཨ་རྫས་རྡུལ་ཕྲ་རབ་དེ་ལས་བསགས་རྡུལ་ཕྲ་རབ་བོང་ཚོད་ཆུང་དེ། ཨ་རྫས་རྡུལ་ཕྲ་རབ་གཞི་མ་གྲུབ་པས་རྫས་རྡུལ་ཕྲ་རབ་ལུགས་དེ་ལ་ཁས་མི་ལེན་པའི་ཕྱིར་ད་ལོའི་བོད་རང་ལུགས་དང་ག་རེ་མདོ་སྡེ་པ་ལྟ་བུ་ཞིག་བྱ་དགོས་རེད། ཁོ་བྱེ་བྲག་སྨྲ་བ་ཁོ་རང་གི་ད་འདི་ཁ་ཆེ་བྱེ་བྲག་སྨྲ་བའི་ལུགས་བྱས་ན་བསགས་རྡུལ་ཕྲ་རབ་དང་རྫས་རྡུལ་ཕྲ་རབ་ཅིག་རྙེད་ཅེས་ན་བོང་ཚོད་ཆ་ནས་ཆེ་ཆུང་ཡོད་པ་མ་རེད་ཁོ་གཉིས་ལ་ག་རེ་རེད་བོང་ཚོད་ཆ་ནས་ཆེ་ཆུང་མེད། ཨ་གཅིག་ག་རེ་ཟེར་ན་གཟུགས་ཅན་གཞན་གྱིས་གཞིག་ཏུ་མེད་པ་གཅིག་པ་རེད་གཅིག་ག་རེ་ཟེར་ན་གཙོ་བོ་རབས་དེ་ག་རེ་རེད། བློ་ཡིས་ཆ་ཤས་སོ་སོར་ཕྱེ་ན་རང་འཛིན་བློ་འདོར་དུ་རུང་བ་དང་མི་རུང་བའི་ཁྱད་པར་བྱུང་བ་རེད། མ་གཏོགས་ཆེ་ཆུང་ཁྱད་པར་མེད་གསུངས་འདུག་ཆ་ཚང་དེ། ཡང་དེ་རྗེས། བསགས་མ་བསགས་ཙམ་ཞིག་མ་གཏོགས་ཁོ་རྫས་ཀྱི་རྡུལ་གྱི་ངོ་བོའི་ཆ་ནས་ཁྱད་པར་ཡོད་མ་རེད། ཡིན་ནའི་བསགས་རྡུལ་ཆུང་ས་དེ་ག་རེ་རེད། དེ་ལུགས་བྱས་པས་ན་སློབ་དཔོན་རང་ལུགས་སམ་མདོ་སྡེ་པ་ལྟ་བུ་ཡིན་ན། རྫས་རྡུལ་ཕྲ་རབ་དེ་ལས་བསགས་རྡུལ་ཕྲ་རབ་ཆུང་གི་རེད་ག་རེ་ཟེར་ན་རྫས་རྡུལ་ཕྲ་རབ་གཞི་མ་གྲུབ་དེ་ག་རེ་རེད། ཁོ་རང་ཚོ་གི་རྡུལ་མཐར་ཐུག་པ་རབས་དེ་བསགས་རྡུལ་ཕྲ་རབ་དེ་བཞག་གི་རེད་མ་གཏོགས་རྫས་རྡུལ་ཕྲ་རབ་དེ་གཞི་མ་གྲུབ་རེད་པ། གྲུབ་མཐའ་སུའི་ལུགས་ཡིན་ནའི་བྱེ་བྲག་སྨྲ་བ་མ་གཏོགས་པའི་གྲུབ་མཐའ་སུའི་ལུགས་ཡིན་ནའི་རྡུལ་རྡུལ་ཕྲ་རབ་དེ་ཞོག་ཟེར་ན་བསགས་རྡུལ་ཕྲ་རབ་དེ་བཞག་གི་རེད་མ་གཏོགས། རྫས་རྡུལ་ཕྲ་རབ་ཅིག་བཞག་གི་མ་རེད་པ་ནམ་ཡང་རྫས་ཡན་གར་བ་ཅིག་ཕྲ་རབ་ཅིག་བཞག་གི་མ་རེད་པ་འདི་གསུང་གི་རེད། རྫས་རྡུལ་ཆུང་ཟེར་ཡག། ཁམས་བཞི་སྲེག་བྱེད་འཇལ་བྱར་སྨྲ། ད་དེ་ཁམས་བཞི་སྲེག་བྱེད་སྲེག་པར་བྱེད་པ་དང་འཇལ་བར་ཁམས་བཞི་ཞོག་སྒྲ་མ་གཏོགས་པའི་གཟུགས། དྲི་རོ་རེག་བྱ་བཞི་སྲེག་བྱེད་ཡང་རེད་འཇལ་བྱར་སྨྲ། ཁ་ཅིག་མེ་དང་ལྕི་ཙམ་འདོད་ཁ་ཅིག་ག་རེ་ལབ་པ་རེད། སྲེག་པར་བྱེད་པ་དེ་མེ་ཁོ་ན་དང། འཇལ་བར་བྱེད་པ་དེ་ལྕི་བ་མ་ལ་སོགས་པ་ཁོ་ན་ཞེས་རེ་ལབ་པ་དེ་གཉིས་འགལ་བ་རེད་ཟེར་ལ་མིན་པ་དེ་གཉིས་མི་མཐུན་པ་རེད། སྲེག་དང་གཞལ་བ་མི་མཐུན་སྨྲ། རྩ་བ་འདིར། ཁ་ཅིག་མེ་དང་ལྕི་ཙམ་འདོད། ནང་གི་ལྔ་ནི་རྒྱུ་མཐུན་ལས་ད་ལྟའི་ང་ཚོ་སྐབས་སུ་བབ་པ་འདི་ལས་ནང་གི་ལྔ་ནི་རྒྱུ་མཐུན་ལས་འབྱུང་ཡང། ནང་གི་ལྔ་ནི་རྒྱུ་མཐུན་ལས་འབྱུང་བ་ཡིན་ཀྱང་འབྱུང་བ་རེད། ཡིན་ཀྱང་ག་རེ་ཟེར་བྱུང་བ་གཞན་གཉིས་ལས་གཞན་དུ་མེད་ཕྱིར་འདིར་མ་བཤད། ད་དེ་ནང་གི་ལྔ་དེ་རྒྱུ་མཐུན་ལས་བྱུང་བ་རེད་དེ་བྱུང་བ་གཞན་གཉིས་ག་རེ་རྒྱས་ལས་བྱུང་བ་དང་རྣམ་སྨིན་གཉིས་ལས་གཞན་དུ་ལོགས་སུ་མེད་པ་ཡིན་ཙང་རྩ་བའི་སྐབས་འདིར་ག་རེ་ཟེར་ན་ནང་གི་དབང་པོ་དེ་རྒྱུ་མཐུན་ལས་བྱུང་བ་རེད་ཟེར་དངོས་སུ་མ་གསུངས་པ་རེད་འདིར་མ་བཤད། སྒྲ་ནི་རྣམ་སྨིན་མ་ཡིན་ཏེ་སྒྲ་ནི་རྣམ་སྨིན་ལས་བྱུང་བ་མ་ཡིན་ཏེ།

སྒྲ་ནི་རྣམ་སྨིན་མ་ཡིན་ཏེ། འདོད་རྒུར་དབྱུང་བས་ཆོག་ཕྱིར་དང་འདོད་རྒུར་དབྱུང་བ་དང་འདོད་རྒུར་དབྱུང་བས་ཆོག་ཕྱིར་དང་བཅད་ནས་སླར་ཡང་འབྱིན་རུང་ཕྱིར། མཚམས་བཅད་ནས་སླར་ཡང་ཚུར་མཚམས་སྦྱར་ཡག་འདུག་ག་དེའི་རྒྱུ་མཚན་ལ་བརྟེན་ནས་སྒྲ་ག་རེ་མ་རེད་རྣམ་སྨིན་མ་རེད་རྣམ་སྨིན་ལ་ག་རེ་ཡོད་བ་མ་རེད། འོ་ལ་འདོད་རྒུར་འབྱུང་ཡག་ཡོད་བ་མ་རེད་བཅད་ནས་མཚམས་སྦྱར་ཡག་ཡོད་བ་མ་རེད་འོ་འདུག་སེ་རེད། བཅད་ཡག་ཁོ་རེ་མེད་གསུངས་སོ་གང་ལྟར་རྣམ་སྨིན་ལ་བཅད་ཡག་ཡོད་བ་མ་རེད། དེ་རྗེས། བཅད་ནས་སླར་ཡང་འབྱིན་ཕྱིར་རོ། དེ་རྗེས། ད་ཐོགས་མེད་ཁམས་བརྒྱད་གཉིས་ལས་བྱུང་རྒྱས་བྱུང་མེད་ད་ཐོགས་པ་མེད་པའི་ཁམས་བརྒྱད་དེ་གཉིས་ལས་བྱུང་བ་རེད་ག་ལས་བྱུང་བ་རེད་རྒྱས་ལས་བྱུང་བ་མེད་དེ་ཁོ་ག་རེ་མ་ཡིན་པའི་ཕྱིར་མི་བསགས་པ་ཡིན་པའི་ཕྱིར་བསགས་པ་མ་ཡིན་པའི་ཕྱིར་དེ་ད་ཐོགས་མེད་ཁམས་བརྒྱད་ཟེར་ན་ག་རེ་སེམས་ཁམས་བདུན་དང་ཆོས་ཁམས་དེ་རེད་པ། སེམས་ཁམས་བདུན་དང་ཆོས་ཁམས་འདི་དག་ཆོས་ཁམས་དེ་བརྒྱད་ག་རེ་ཟེར་ན་གཉིས་ལས་བྱུང་བ་རེད་ཟེར་ན་རྒྱུ་མཐུན་ལས་བྱུང་བ་དང་ག་རེ་རེད་རྣམ་སྨིན་ལས་བྱུང་བ་དེ་རེད་དེ་ག་རེ་མ་རེད་རྒྱས་ལས་བྱུང་བ་དེ་མ་རེད་མ་ཡིན་པའི་རྒྱུ་མཚན་ག་རེ་རེད་དེ་དག་ག་རེ་མི་བསགས་པའི་ཕྱིར་ཡ། གང་ལས་མ་བྱུང་རྟག་རྫས་ཆོས། ད་འདི་སྟག་རྩེ་ཆོས་ཟེར་བ་ལེགས་འདུག། གང་ཟེར་ན་འདི་རེད། སྐད་ཅིག་མ་ཟེར་ཚིག་སྦྱོར་དང། རྫས་དང་ལྡན་ཅིག་ཐ་མ་སྐད་ཅིག་མ་ཟེར་ཚིག་གབ་ཏུ་ལེགས་ད་འདི་ས་ཡིན་ལོག་མི་འདུག་རེད་པ། ད་དུ་སོ་དོམ་ཞེ་དྲག་གནས་སྐབས་མི་འདུག་རེད་པ་ཧ་ལས་པའི་དམིགས་བསལ་མི་འདུག་བ་ད་གང་ཟེར་ན་དོམ་ཁམས་ཀྱི་རྣམ་པས་ཁམས་ཀྱི་མི་འཇིག་ཁམས་ཀྱི་དུས་ཚོད་གསལ་ཡག་འདུག་རྡོ་སོལ་ཡང་གནས་འགག་འདུག་བ་རྡོ་སོལ་ད་ཇི་ལྟར་ཡོད་ནུས་དེ་ཡག་པོ་འདུག་དེ་ཡིན་ན་ཧ་ལས་པའི། ཁོ་བྱིས་བརྩོད་དང་མི་བསད་པ་དེ་འདྲ་ཅང་ཡོང་མི་འདུག་བ།